གསན་མཁན་རྣམ་པ་ཚོ་དགོང་མོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཞི་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད།

ལམ་སྟོན་བསྩལ་གནང་མཛད་ཡོད་པ་དང། ཡང་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིན་ཝེན་མཆོག་གིས་ཐའེ་ཝན་མི་མང་རྣམས་ཀྱིས་ཟླ་བ་རྗེས་མར་འོས་ཤོག་འཕེན་སྐབས་རྒྱ་ནག་གིས་སྟངས་འཛིན་བྱེད་བཞིན་པའི་ཧོང་ཀོང་ལ་གནས་ཚུལ་ག་རེ་བྱུང་བ་དེ་དག་བསམ་བློ་བཏང་སྟེ་འོས་ཤོག་འཕེན་དགོས་སྐོར་ཁེ་ས་གཟའ་ཉི་མའི་ཉིན་འོས་བསྡུའི་ལས་འགུལ་སྤེལ་སྐབས་མི་མང་རྣམས་ལ་འབོད་སྐུལ་གནང་ཡོད་པ་སོགས། ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་འགོ་ཁྲིད་འོག་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞིར་དབྱེ་བ་ཕྱེ་བའི་སྒོ་ནས་བོད་ཡིག་ཡིག་གཟུགས་འགྲན་བསྡུར་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཁེ་ན་ཏྲའི་ཨོན་ཀྲེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱི་འགོ་ཁྲིད་འོག་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དཔལ་ལྷ་མོའི་དུས་ཆེན་སྲུང་བརྩི་གནང་བ་དང་ལྷན་དུ་སྐབས་བཅུ་གཅིག་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་གསར་འདེམས་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་ཐེངས་འདིའི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེང་དུས་ཀྱི་གདོང་ཐུག་དཀའ་རྙོག་ཁག་འཚེ་མེད་ཞི་བ་དང་བྱམས་བརྩེ་གྲོས་མོལ་ལམ་ནས་སེལ་ཐབས་དར་སྤེལ་གནང་དགོས་སྐོར་ཀུན་ཁྱབ་འགྲོ་བ་མིའི་ཐོབ་ཐང་ལག་ལེན་བསྟར་རྒྱུའི་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཆེན་ཉིན་དང་བསྟུན་ནས་གསུང་འཕྲིན་ཞིག་བསྩལ་བའི་ནང་ལམ་སྟོན་བཀའ་སློབ་སྩལ་གནང་མཛད་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁེ་ས་ཕྱི་ཚེས་གསུམ་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཀུན་ཁྱབ་འགྲོ་བ་མིའི་ཐོབ་ཐང་ལག་ལེན་བསྟར་རྒྱུའི་སྐོར། ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ལོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་དེ་བཞིན་འདི་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་ཁེལ་བའི་ཉིན་མོའི་སྔ་སྣུར་ལ་འཛམ་གླིང་གི་རྒྱུ་སྐར་འདིའི་རྒྱལ་རབས་ལོ་རྒྱུས་ཀྱི་མཚམས་རྟགས་ཡིག་ཆ་འདིའི་སྐོར་དྲན་གསོས་གནང་བ་དང་དུས་མཚུངས་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་གནང་བ་དེ་ཡིས་འགྲོ་བ་མིའི་རིགས་ཡོངས་རྫོགས་འདོད་པ་དང་ཞེད་སྣང་ནས་རང་དབང་དགོས་པའི་ཐོབ་ཐང་ཡོད་པ་གཏན་འབེབས་བྱེད་རྒྱུ་དང། འགྲོ་བ་མིའི་ཐོབ་ཐང་འདི་དག་ནང་མི་ཚང་མ་ཚུད་ཡོད་པ་དང་གཅིག་ལ་གཅིག་བརྟེན་ཡིན་པ་ཀུན་ལ་ཁྱབ་པ་ཡིན་སྐོར་བཀའ་གནང་བ་དང་དེང་སྐབས་འཛམ་གླིང་ཁྱོན་ཡོངས་ཀྱི་མི་མང་ནས་འགྲོ་བ་མིའི་ཐོབ་ཐང་གི་གཞི་རྩའི་རིན་ཐང་ཁག་གི་སྐོར་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་པའི་སྐོར་ཡང་བཀའ་གནང་འདུག་ད་དུང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གདོང་ཐུག་རྩོད་རྙོག་ཁག་འཚེ་མེད་ཞི་བའི་ལམ་དང་གྲོས་མོལ་ལ་གཞི་བཅོལ་བའི་ཐོག་ནས་སེལ་ཆེད་འགྱུར་བ་གཏོང་རྒྱུའི་འདོད་པ་དང་འགྱུར་བ་དེ་འདྲས་འགྲོ་བ་མིའི་ཐོབ་ཐང་དང་འགྲོ་བ་མིའི་རིན་ཐང་གོང་དུ་འདེགས་ཀྱི་ཡོད་སྐོར་བཀའ་གནང་འདུག་ཡང་གོང་ས་མཆོག་གིས་ས་གོ་ལའི་གནད་དོན་ཁག་འགྲོ་བ་མིའི་རིགས་ཡོངས་རྫོགས་གཅིག་གྱུར་ཡིན་པའི་འདུ་ཤེས་ཐོག་ནས་དང་འཛམ་གླིང་འདི་གཅིག་ལ་གཅིག་བརྟེན་ཡིན་པའི་གོ་དོན་གཏིང་ཟབ་རྟོགས་པའི་སྒོ་ནས་སེལ་ཐབས་བྱེད་མཁན་གྱི་རྒྱལ་སྤྱིའི་ནུས་པ་ལྡན་པའི་བྱེད་སྒོ་དགོས་ཀྱི་ཡོད་པ་དང། གཞན་ལ་བྱམས་བརྩེ་དང་སྙིང་རྗེ་དེ་བཞིན་གཞན་ལ་སེམས་ཁུར་བྱས་པ་ནི་འགྲོ་བ་མིའི་རིགས་འཚོ་གནས་ཀྱི་གཞི་རྩའི་ཡོན་ཏན་གཙོ་བོ་དེ་ཡིན་སྟབས་ང་ཚོ་དང་ཁོང་ཚོ་ཟེར་བ་ཚིག་དོར་ནས་གོང་ཞུས་ཡོན་ཏན་ཁག་ཡར་རྒྱས་གོང་འཕེལ་གཏོང་ཐབས་དང་རྒྱུན་གནས་ཐུབ་པའི་འབད་བརྩོན་ཆེན་པོ་གནང་དགོས་པའི་སྐུལ་མ་ནན་ཏན་གནང་འདུག་ལ་ཆབ་སྲིད་དང་ཆོས་ལུགས་ལ་གཞི་བཅོལ་ནས་དབྱེ་བ་འབྱེད་རྒྱུ་མེད་པའི་ལམ་སྟོན་ཡང་བསྩལ་འདུག། ཡང ྋགོང་ས་མཆོག་གིས་རང་དབང་མང་གཙོའི་ལམ་ལུགས་དང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཁག་ཡུ་རོབ་དང་ཨ་མི་རི་ཀའི་མི་མང་ཚོས་མངོན་འདོད་གནང་བཞིན་པ་དང་མཚུངས་པར་ཨ་ཧྥེ་རི་ཀ་དང་ཨེ་ཤི་ཡའི་མི་མང་ཚོ་ལ་ཡང་ཡོད་སྐོར་བཀའ་གནང་འདུག་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཔལ་འབྱོར་དབུལ་ཕྱུག་ཐོག་ནས་ཁྱད་པར་ཡོད་པ་དེ་ནི་སྤྱི་ཚོགས་འཆམ་མཐུན་མེད་པ་དང་འཕྲོད་བསྟེན་སྐྱོ་པོ་དཀའ་སྡུག་ཐ་ན་གོ་མཚོན་ཐོགས་པའི་གདོང་ཐུག་ཡོང་རྒྱུར་འཕུལ་འདེད་གཏོང་མཁན་གཙོ་བོ་ཞིག་ཡིན་སྐོར་དང་ཡང་དཔལ་འབྱོར་ཡོད་པ་དང་མེད་པ་གཉིས་བར་བར་ཁྱད་ཆེན་པོ་ཡོད་པ་དེ་ཡང་དཀའ་རྙོག་ཆེན་པོ་ཞིག་ཡིན་སྐོར་འགྲེལ་བརྗོད་མཛད་ནས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་དཔལ་འབྱོར་ཐོག་ནས་བར་ཁྱད་ཆེན་པོ་ཡོད་པ་དེ་མེད་པ་བཟོ་རྒྱུར་ག་རེ་གནང་དགོས་ཀྱང་གནང་དགོས་པའི་སྐུལ་མ་ཡང་མཛད་འདུག་ཡང ྋགོང་ས་མཆོག་གིས་དུས་རབས་ཉི་ཤུ་པའི་ནང་དྲག་སྤྱོད་འཚེ་བའི་ལས་དང་མི་གསོད་ཁྲག་སྦྱོར་སྒོ་ནས་གདོང་ཐུག་ཁག་སེལ་ཐབས་བྱས་པར་ཐུགས་འགྱོད་གནང་བ་དང་འབྲེལ་དེང་དུས་ཀྱི་དཀའ་རྙོག་དང་གདོང་ཐུག་ཁག་འཚེ་མེད་ཞི་བ་དང་གྲོས་མོལ། བྱམས་བརྩེ་དང་སྙིང་རྗེའི་སྒོ་ནས་སེལ་ཐབས་དགོས་པ་དང་དྲག་པོའི་འཚེ་བའི་ལས་ལ་བརྟེན་ན་གཏོར་བཤིག་དང་མི་མང་ལ་དཀའ་སྡུག་བཟོད་གླགས་མེད་པ་འཕྲད་རྒྱུ་དང་དུས་མཚུངས་མ་འོངས་པར་ཡང་བསྐྱར་ཟིང་འཁྲུག་ཡོང་རྒྱུའི་ས་བོན་འདེབས་ཀྱི་ཡོད་སྐོར་བཀའ་གནང་སྟེ་འཚེ་མེད་ཞི་བའམ Ahimsa དང་བྱམས་བརྩེ་དང་སྙིང་རྗེའམ Karuna ཡི་གོ་དོན་ཁག་དར་སྤེལ་གནང་སྟེ་དེ་ཚོ་གཞིར་བཞག་ནས་མ་མཐུན་པའི་རྩོད་རྙོག་ཁག་སེལ་ཐབས་དགོས་པའི་ལམ་སྟོན་བཀའ་སློབ་ཀྱང་སྩལ་གནང་མཛད་ཡོད་པའི་གནས་ཚུལ་འདུག། ཡང། ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིང་ཝེན་མཆོག་གིས་ཐའེ་ཝན་མི་མང་རྣམས་ཀྱིས་ཟླ་བ་རྗེས་མར་འོས་ཤོག་འཕེན་སྐབས་རྒྱ་ནག་གིས་སྟངས་འཛིན་བྱས་པའི་ཧོང་ཀོང་ལ་གནས་ཚུལ་ག་རེ་བྱུང་བ་དེ་དག་བསམ་བློ་བཏང་སྟེ་འོས་ཤོག་འཕེན་དགོས་སྐོར་ཁེ་ས་གཟའ་ཉི་མའི་ཉིན་མི་མང་རྣམས་ལ་འབོད་སྐུལ་གནང་འདུག་དེ་ཡང Reuters གསར་ལས་ཁང་གིས་ཁེ་ས་གནས་ཚུལ་སྤེལ་དོན་ལྟར་ན། ཐའེ་ཝན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་གསུམ་ཉིན་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་འོས་འདེམས་བྱེད་འཆར་ལ་གྲ་སྒྲིག་བྱེད་བཞིན་པའི་སྐབས་དེར་རྒྱ་ནག་གཞུང་གིས་ཐའེ་ཝན་གྱི་མཐའ་འཁོར་ལ་དམག་རྩལ་སྦྱོང་བརྡར་སོགས་ཇེ་མང་དུ་བཏང་བ་དང་ཆབ་སྲིད་ཐོག་ནས་གནོན་ཤུགས་ཇེ་མང་དུ་གཏོང་བཞིན་ཡོད་འདུག་རྒྱ་ནག་གཞུང་དང་ཐའེ་ཝན་གྱི་གོ་མིན་ཏང་སྲིད་དོན་ཚོགས་པ་གཉིས་ཀས་ཡོང་འགྱུར་གྱི་འོས་བསྡུ་དེ་ནི་དམག་འཁྲུག་དང་ཞི་བདེ་གཉིས་དབར་གྱི་གདམ་ག་ཡིན་ཚུལ་དང། ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་དང་སྲིད་འཛིན་གཞོན་པའི་འོས་མི་ལའེ་ཅིང་ཏེ་གཉིས་ནི་ཉེན་ཚབས་ཆེ་བའི་ཁ་བྲལ་བ་ཡིན་ཚུལ་ཤོད་ཀྱི་ཡོད་འདུག་རེས་གཟའ་ཉི་མའི་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་སྲིད་འཛིན་གཞོན་པའི་འོས་མི་ལའེ་མཉམ་དུ་སྲིད་འཛིན་ཚའེ་ཡེང་ཝན་མཆོག་གིས་འོས་བསྡུའི་ལས་འགུལ་སྤེལ་སྐབས་ཕྱོགས་འགལ་ཚོགས་པས་དམག་འཁྲུག་དང་ཞི་བདེའི་སྐོར་དཀྲོག་རྐྱེན་སློང་གཞིའི་སྐད་ཆ་ཤོད་ཀྱི་ཡོད་རེད་ཅེས་དང་དེར་འདུས་མི་མང་ཁོངས་ནས་དམག་འཁྲུག་འདོད་མཁན་ཡོད་དམ་ཞེས་བཀའ་འདྲི་གནང་སྟེ་མི་སུ་ཞིག་ཀྱང་དམག་ལ་འདོད་པ་ཡོད་མ་རེད་ཧོང་ཀོང་ལ་གཟིགས་ནས་ཐའེ་ཝན་ཐོག་བསམ་བློ་གཏོང་དགོས་ཅེས་དང་ཧོང་ཀོང་ལ་ཡོད་པའི་ཞི་བདེ་དེ་ང་ཚོར་འདོད་པ་མེད་ང་ཚོར་གཟི་བརྗིད་ལྡན་པའི་ཞི་བདེ་དགོས་ཀྱི་ཡོད་སྐོར་སོགས་མང་ཚོགས་ལ་བཀའ་སློབ་ནན་པོ་གནང་ཡོད་པའི་གནས་ཚུལ་འདུག། ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ་བཞིན་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་སྟེ་རེས་གཟའ་པ་སངས་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ལུགས་ཟུང་བོད་མིའི་གཞིས་གྲོང་དང་པོ་ནས་དབུ་འཛུགས་གནང་འདུག་དེའི་སྐོར་ཁོང་གིས་གསུངས་དོན། ད་ངེད་ཀྱི་ལས་འགུལ་འདི་སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་གཅིག་ནས་འགོ་བཙུགས་ཡས་ཡིན། རེས་གཟའ་པ་སངས་འཁེལ་གྱི་འདུག། ཨ་ནི་སྦེལ་ཀོབ་པའི་གནས་སྡོད་སྤྱི་ཆ་འགོ་བཙུགས་ནས་བདེ་སྐྱིད་གླིང་ལ་ཡར་མཚམས་འཇོག་བྱེད་ཡས་རེད་ཞུ་ཡས་ཡིན། དེ་ཡང་ཉིན་ཤས་སྔོན་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་མ་གཉིས་པ་འདི་སྤེལ་རྒྱུའི་གསར་འགོད་གསལ་བསྒྲགས་ཤིག་བཏང་གནང་དོན་ལྟར་ན་རྒྱ་གར་བྱང་ཕྱོགས་ལྡེ་ར་ལྡུན་ན་གནས་སྡོད་གུས་པ་འཇམ་དབྱངས་བསྟན་འཛིན་གྱིས་སླར་ཡང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་སྦེལ་ཀོབ་ནས་རྒྱ་གར་བྱང་ཕྱོགས Uttarakhand མངའ་སྡེའི་ནང་གི་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་བར་རྒྱང་ཐག་ཀི་ལོ་མི་ཊར་སུམ་སྟོང་ལྷག་བར་ང་ཚོ་བོད་ནམ་ཡང་མ་བརྗེད་ཅེས་པའི་འབོད་ཚིག་འོག།

དོན་ཚན་གཉིས་པ་བོད་མིའི་སྤྱི་ཚོགས་ནང་བོད་སྤྱི་པའི་རྩ་དོན་འཐབ་རྩོད་ལ་གལ་འགངས་ཆེ་བར་བརྩི་དགོས་པའི་དྲན་སྐུལ་ཞུ་རྒྱུ་དོན་ཚན་གསུམ་པ་འཆར་ལོའི་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་དང་སྤྱི་འཐུས་སོགས་གང་ཅིའི་ཐད་ནས་ལས་དོན་ཚགས་ཚུགས་ཡོང་བའི་སྨོན་འདུན་ཞུ་རྒྱུ་དོན་ཚན་བཞི་པ་དང་མཐའ་མ་དེ་ནི་བོད་པའི་གཞོན་སྐྱེས་རྣམས་ལ་མ་འོངས་པར་བོད་དོན་ལས་འགུལ་སྤེལ་རྒྱུར་སྐུལ་མའམ་སེམས་ཤུགས་སྤར་རྒྱུ་སོགས་ཀྱི་ཆེད་དུ་ཡིན་སྐོར་གོང་ཞུས་གསལ་བསྒྲགས་ནང་བཀོད་གནང་འདུག། བོད་དོན་ལས་འགུལ་བ་འཇམ་དབྱངས་བསྟན་འཛིན་ལགས་ནི་ཁོང་གི་ཕ་དམ་པས་ཐུགས་རེ་གནང་བ་ལྟར་བོད་སྤྱི་པའི་རྩ་དོན་ལ་ལྷག་བསམ་གཡོ་མེད་བརྟན་པོའི་ཐོག་ནས་འཐབ་རྩོད་གནང་མཁན་ཞིག་ཡིན་པ་ལྟར་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལ་ནས་དབུ་འཛུགས་ཀྱིས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཀྲར་ཉིས་སྟོང་ལྷག་པར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བ་དེ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་གནས་མཆོག་རྡོ་རྗེ་གདན་ལ་མཇུག་སྒྲིལ་གནང་ཟིན་ཙམ་རེད་ལ། དེ་སྔོན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་འགོ་ཁྲིད་གནང་བའི་འཕགས་བོད་གཉིས་ཀྱི་ས་མཚམས་བར་སྦག་སྦག་སྐོར་སྐྱོད་གནང་སྟེ་བོད་དོན་དྲིལ་བསྒྲགས་སྤེལ་བའི་ལས་འགུལ་ནང་ལ་ཡང་མཉམ་ཞུགས་གནང་མྱོང་འདུག་ཡང་ད་ལྟ་ཁོང་ས་གནས་གང་དུ་ཕེབས་འབྱོར་བྱུང་ཡོད་སྐོར་ད་རིང་སྔ་དྲོ་ཁོང་ལ་ཞལ་པར་བརྒྱུད་ནས་དྲི་ཞུས་པས་ཁོང་གིས་གསུངས་དོན། ད་རིང་ང་དེ་སྦེང་ལོར་གྱི་ལམ་ཁ་ལ་འགྲོ་བསྡད་ཡོད་དེ་ད་སྦེང་ལོར་ལ་ཡང་ཀི་ལོ་མི་ཀྲར་དྲུག་ཅུ་ཞིག་ལྷག་བཞག་ཨ་ནི་ད།

བོད་མི་མང་སྤྱི་འཐུས་དགེ་བཤེས་ལྷ་རམས་པ་ཨ་འབྲུག་ཚེ་བརྟན་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་མགོ་བོ་བློ་བཟང་ཕན་བདེ་ལགས་གཉིས་ཀྱིས་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཀྲ་ཀ་མངའ་སྡེའི་སྤྱི་ཁྱབ་དྲུང་ཆེ Doctor Rajneesh Goel མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་མཇལ་འཕྲད་གནང་འདུག་ལ་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང། སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་གིས་རྒྱ་གར་བྱང་ཕྱོགས་ཨུཏ་ཏར་པྲ་དེཤ་མངའ་སྡེའི་ཕྱོགས་འགལ་ཚོགས་པའི་སྲིད་དོན་ཚོགས་པ་ཆེ་ཁག་གཉིས་ཀྱི་དཔོན་རིགས་རྣམས་ཀྱི་ལྷན་དུ་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུགས་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན། སྤྱི་འཐུས་དགེ་བཤེས་ལྷ་རམས་པ་ཨ་འབྲུག་ཚེ་བརྟན་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་མགོ་བོ་བློ་བཟང་ཕན་བདེ་ལགས་གཉིས་ཀྱིས་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཀྲ་ཀ་མངའ་སྡེའི་སྤྱི་ཁྱབ་དྲུང་ཆེ Doctor Rajneesh Goel ལ་མཇལ་འཕྲད་གནང་སྐབས་ཁོང་སྤྱི་ཁྱབ་དྲུང་ཆེར་བསྐོ་བཞག་གནང་བར་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཞུས་ནས་འཚམས་འདྲི་ཞུས་པ་མ་ཟད། དེ་སྔོན་ཁོང་མངའ་སྡེའི་ནང་སྲིད་ལས་ཁུངས་ཀྱི་དྲུང་ཆེ་ཡིན་སྐབས་བོད་མི་སྤྱི་དང་ལྷག་དོན་དུ་མངའ་སྡེ་འདིའི་ནང་གནས་སྡོད་བོད་མི་རྣམས་ལ་རིན་ཐང་ཆེ་བའི་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ད་དུང་བོད་མི་རྣམས་ལ་རྒྱབ་སྐྱོར་མུ་མཐུད་ནས་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་འདུག་སྤྱི་འཐུས་རྣམ་གཉིས་ཀྱི་ལྷན་དུ་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང་དྲུང་ཆེ་ཚེ་དཔལ་ལགས་ལས་བྱེད་ཀུན་དགའ་ལགས་ཀྱང་ཆེད་ཕེབས་གནང་འདུག་སྤྱི་འཐུས་རྣམ་གཉིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་བར། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་སྦེང་ལོར་དེ་བཞིན་མཻ་སུར་བཅས་ན་གཞུང་འབྲེལ་སྐོར་སྐྱོད་གནང་བཞིན་འདུག། ཡང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་གིས་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་ཐོག་མར་བོད་དོན་རྒྱབ་སྐྱོར་བ། Sandesh Meshram ལགས་སམ། བོད་མིང་ལ་བསམ་གཏན་ཡེ་ཤེས་ལགས Uttar Pradesh རྒྱལ་ས Lucknow ནས་ལྡི་ལིའི་ཕྱོགས་སུ་ཕེབས་ཐོན་གནང་སྐབས་སྤྱི་འཐུས་རྣམས་ཀྱིས་ས་གནས་བོད་མིའི་སུད་ཚོང་ཁྲོམ་ར་ནས་ཁོང་ལ་ཆེ་བསྟོད་ཀྱི་མཇལ་དར་སྒྲོན་འབུལ་དང་སྦྲགས་ཕེབས་སྐྱེལ་ཞུས་འདུག་དེ་ནས་སྔ་དྲོའི་ཕྱག་ཚོད་བཅུ་དང་ཕྱེད་ཀའི་ཐོག་སྤྱི་འཐུས་རྣམས་ཀྱིས Uttar Pradesh མངའ་སྡེའི་རྒྱལ་སར་ཡོད་པའི་རྒྱ་གར་གྱི་ཀོང་རེ་སྲིད་དོན་ཚོགས་པའི་ལས་ཁུངས་ལ་ཆེད་བཅར་གྱིས་གནད་ཡོད་མི་སྣ་ཁག་མཇལ་འཕྲད་གནང་སྟེ་བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་དང། རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་སོགས་ཀྱི་སྐོར་ངོ་སྤྲོད་གནང་བ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་བོད་དོན་སྐོར་གྱི་འགྲེམས་ཤོག་བཅས་པ་ཕུལ་འདུག། དེ་ནས་མངའ་སྡེའི་ནང་གི་སྲིད་དོན་ཚོགས་པ་ཆེ་ཤོས་ཨང་གཉིས་པ་ས་མཇ་ཝ་དིའི་རྒྱལ་ཡོངས་ཚོགས་གཙོ་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་ཨ་ཁི་ལེ་ཤི་ཡ་དབ་མཆོག་མཇལ་འཕྲད་གནང་ནས་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང། དྲན་རྟེན་ཕྱག་རྟགས་བཅས་ཕུལ་རྗེས་ད་བར་ཁོང་གི་ཡབ་དམ་པ་དང་རྒྱ་གར་དབུས་གཞུང་གི་བདེ་སྲུང་བློན་ཆེན་ཟུར་པ་མུ་ལ་ཡམ་སིང་ཡཱ་དབ་མཆོག་དབ་མཆོག་གིས་དབུས་ཕ་བུ་བརྒྱུད་ནས་བོད་མི་རྣམས་ལ་མཐུན་འགྱུར་རྒྱབ་སྐྱོར་གནང་བ་དང་དབུས་སའི་གྲོས་ཚོགས་ནང་བོད་དོན་གླེང་སློང་རིམ་པ་མང་པོ་གནང་བ་སོགས་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུས་པ་དང་སྦྲགས་ད་ལྟའི་ཆར་ཡང་བོད་ནང་གི་དཀའ་རྙོག་མ་སེལ་བར་མུ་མཐུད་ནས་ལྷག་ཡོད་པས་བོད་དོན་བདེན་མཐའ་མ་སེལ་གྱི་བར་དུ་རྒྱབ་སྐྱོར་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་པ་ལྟར། ཁོང་དང་ཁོང་གི་ཨ་ཁུ་རྣམ་གཉིས་ནས་བོད་ནང་གི་ཤེས་ཡོན་སོགས་ཀྱི་གནས་སྟངས་ཇི་འདྲ་ཡོད་མེད་སོགས་ཀྱི་སྐོར་གནས་འདྲི་ཞུས་པ་དང། རྒྱ་གར་གྱིས་བོད་དོན་ཆེད་རྒྱབ་སྐྱོར་སྔར་ལྷག་གནང་དགོས་པ་ཆགས་ཡོད་སྐོར་སོགས་གསུངས་ནས་ཁོང་རྣམས་དུས་རྟག་ཏུ་བོད་མི་ཚོའི་ལྷན་དུ་ཡོད་པ་དང་བོད་ཀྱི་ཆོས་དང་རིག་གཞུང་གཅེས་ཉར་དང་བོད་དོན་འཐབ་རྩོད་ལ་ཁོང་གི་སྲིད་དོན་ཚོགས་པས་ད་ལྟ་བར་དུ་ཕྱག་ལས་མང་པོ་ཞིག་གནང་སྐོར་དང། མ་འོངས་པ་ལ་ཡང་མུ་མཐུད་ནས་གང་ཐུབ་གནང་རྒྱུ་ཡིན་པའི་ཞལ་བཞེས་གནང་འདུག་དེ་ནས་དགོང་དྲོའི་ཕྱག་ཚོད་དགུ་དང་ཕྱེད་ཀའི་ཐོག་ལག་ནའོ་གི་གསར་འགོད་པ་གཉིས་དང་བུད་མེད་ཁྲིམས་རྩོད་པ་གཅིག་བཅས་མཇལ་འཕྲད་གནང་ནས་བོད་ཀྱི་ལོ་རྒྱུས་དང་ད་ལྟའི་བོད་ནང་གི་གནས་སྟངས་འཕགས་བོད་གཉིས་དབར་ཆོས་དང་རིག་གཞུང་སོགས་ཀྱི་འབྲེལ་ལམ་དེ་བཞིན་རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་སོགས་ཀྱི་ཐོག་བགྲོ་གླེང་དང་བཅར་འདྲི་དང་ལེན་ཡང་གནང་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་མར་ཁོ་རུ་པི་ཡོ་མཆོག་དབུས་པའི་གྲོས་ཚོགས་གོང་མའི་འཐུས་མི་ལྔ་ཡིས་ཨ་རིའི་ནང་ལ་ཡང་རྒྱ་ནག་ནང་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པའི་ལོ་ཆུང་བྱིས་པ་ཚོར་གློ་ཚད་ཀྱི་ནད་གཞི་ཕོག་པའི་རྗེས་སུ་རྒྱ་ནག་དང་ཨ་རི་གཉིས་བར་འགྲུལ་བཞུད་བྱ་རྒྱུ་བཀག་སྡོམ་བྱེད་དགོས་སྐོར་ཨ་རིའི་སྲིད་འཛིན་ཇོ་སྦའི་ཏན་མཆོག་ལ་འབོད་སྐུལ་འཁོད་པའི་ཕྱག་ཡིག་ཅིག་གནང་འདུག། དེ་ཡང་རོའི་ཊར་གསར་ལས་ཁང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་གནས་ཚུལ་སྤེལ་དོན་ལྟར་ན་ཨ་རིའི་གྲོས་ཚོགས་གོང་མ་སེ་ནེད་ཀྱི་འཐུས་མི་དང་ཨ་རིའི་གསང་བའི་ལས་དོན་ཚོགས་ཆུང་གི་མི་སྣ་སྤྱི་མཐུན་ཚོགས་པའི་འཐུས་མི་མཐོ་གྲས་མཱར་ཀོ་རུ་བྷི་ཨོ་མཆོག་དང་ཇེ་ཏི་ཝེན་སི་མཆོག་རིག་སི་ཀོཊ་མཆོག་དང་ཏོ་མི་ཊུ་བར་ཝེ་ལི་མཆོག་དེ་བཞིན Mike Braun། བཅས་ནས་མཚན་རྟགས་བསྐྱོན་པའི་ཕྱག་ཡིག་ཅིག་ཨ་རིའི་སྲིད་འཛིན་ཇོ་སྦའི་ཏན་མཆོག་ལ་ཕུལ་བའི་ནང། རྒྱ་ནག་ནང་ཉེན་ཚབས་ཆེ་བའི་གློ་ཚད་ཀྱི་ནད་གཞི་གསར་པ་འདིའི་སྐོར་གསལ་པོ་ཤེས་རྟོགས་མ་བྱུང་གི་བར་དུ་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་འགྲུལ་བཞུད་བྱ་རྒྱུ་འཕྲལ་མ་ཉིད་དུ་དམ་བསྒྲགས་བཀག་སྡོམ་ངེས་པར་དུ་བྱེད་དགོས་སྐོར་བཀོད་གནང་འདུག། རྒྱ་ནག་ནང་གི་ལོ་ཆུང་བྱིས་པའི་ཁྲོད་གློ་ཚད་ཀྱི་ནད་གཞི་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པར་བརྟེན་ནས་བདུན་ཕྲག་སྔོན་མའི་ནང་དེ་ནི་རྒྱལ་སྤྱིའི་གནད་དོན་ཞིག་ཏུ་གྱུར་ཡོད་ཅིང་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་ནད་རྟགས་རྩད་གཅོད་མ་ཐུབ་པའི་གློ་ཚད་འདི་ཕོག་པའི་ལོ་ཆུང་བྱིས་པ་མང་པོ་ཡོད་པ། ནད་གཞི་འདིའི་ཐོག་རྟོག་ཞིབ་བྱེད་མཁན་གྱིས་ཤེས་རྟོགས་བྱུང་སྟབས་ནད་གཞི་གསར་པ་འདིའི་སྐོར་གནས་ཚུལ་མང་བ་མཁོ་སྤྲོད་དགོས་སྐོར་རྒྱ་ནག་ལ་བསྐུལ་མ་གནང་འདུག། ཨ་རིའི་སྲིད་འཛིན་ཇོ་སྦའི་ཏན་མཆོག་གི་འཛིན་སྐྱོང་གི་དཔོན་རིགས་ཤིག་གིས་རྒྱ་ནག་ནང་གི་ལོ་ཆུང་བྱིས་པའི་ཁྲོད་གློ་ཚད་ནད་གཞི་ཕོག་པའི་བྱིས་པའི་གྲངས་འབོར་ཇེ་མང་དུ་འགྲོ་བཞིན་པ་དེའི་ཐོག་དོ་སྣང་ཆེན་པོའི་སྒོ་ནས་རྟོག་ཞིབ་ནན་པོ་གནང་བཞིན་ཡོད་སྐོར་གསུངས་འདུག་ཡང་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་ཡོད་པའི་རྒྱ་ནག་གཞུང་ཚབ་ཀྱི་མགྲིན་ཚབ Liu Pengyu ཟེར་བས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་མར་ཀོ་རུ་པིའོ་མཆོག་གིས་ཕྱག་ཡིག་འདིའི་ནང་དོན་ཁག་ཀུན་སློང་ངན་པའི་ཐོག་ནས་མི་བདེན་རྫུན་སྒྲིག་བྱས་པ་ཞིག་ཡིན་ཚུལ་འགྲེལ་བརྗོད་བྱས་པ་མ་ཟད་དེར་རྒྱ་ནག་གིས་ངོ་རྒོལ་མཐའ་གཅིག་ཏུ་བྱེད་ཀྱི་ཡོད་ལུགས་བཤད་ནས་ཡ་ལན་སློག་འདུག་ཉེ་བའི་ཟླ་ཤས་ནང་ཨ་རི་དང་རྒྱ་ནག་གཉིས་བར་འགྲུལ་པ་སྐྱེལ་འདྲེན་གྱི་གནམ་གྲུ་འཕུར་སྐྱོད་བྱེད་མཁན་ཇེ་མང་དུ་ཕྱིན་ཡོད་པ་དང་སྤྱི་ཟླ་བཅུ་གཅིག་པའི་ཚེས་དགུ་བར་བདུན་ཕྲག་གཅིག་ནང་ཨ་རི་དང་རྒྱ་ནག་གཉིས་བར་འགྲུལ་པ་སྐྱེལ་འདྲེན་བྱེད་མཁན་གྱི་གནམ་གྲུ་འཕུར་སྐྱོད་ཐེངས་མ་སུམ་ཅུ་སོ་ལྔ་རེ་བྱེད་ཀྱི་ཡོད་པ་དང་དེ་ནི་འདི་ལོའི་སྤྱི་ཟླ་བརྒྱད་པ་ནས་གནམ་གྲུ་འཕུར་སྐྱོད་ཀྱི་གྲངས་འབོར་བཅུ་གཉིས་འཕར་ཆ་ཕྱིན་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་གོ་སྒྲིག་འོག་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞིར་དབྱེ་བའི་སྒོ་ནས་བོད་ཡིག་ཡིག་གཟུགས་འགྲན་བསྡུར་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པའི་གོ་སྒྲིག་འོག་འདི་ཚེས་གཉིས་ཉིན་སྒང་ཏོག་ཁུལ་གྱི་སློབ་གྲྭ་དང་མཐོ་སློབ་བཅས་ཀྱི་སློབ་ཕྲུག་ཆེ་འབྲིང་ཆུང་གསུམ་སྡེ་ཚན་བཞི་རུ་དབྱེ་བའི་སྒོ་ནས་བོད་ཡིག་ཡིག་གཟུགས་བྲིས་རྩལ་འགྲན་བསྡུར་ཞིག་སྒང་ཏོག་ཆོལ་ཁ་གསུམ་ཚོགས་ཁང་ནང་ཚོགས་ཡོད་པ།

ད་ལྟ་དེའི་འགྲོ་སྟངས་དེ་འདྲ་དང་དེ་ནི་ཐིག་ཤེས་ཐིག་གི་ཤེས་པ། དེ་ནི་འདིར་གྱི་ཐིག་གི་ཤེས་པ་དེ་འདྲ་ཡོད་རེད་དེ་ཚོ་བྱེད་དུས་ང་ལ་དཔེ་མི་སྲིད་པའི་མང་པོ་དེ་འདྲ་ཡོད་རེད་ད་དེ་ཚོའི་གྲས་ང་ཚོ་ག་ལེར་ག་ལེར་ང་རང་ཚོ་གི་བར་ངོ་སྤྲོད་མ་ཞུས་པ་ཡིན་ན་ཉམས་ཆག་འགྲོ་གི་འདུག་ག་ང་ཚོའི་རིག་གཞུང་བདག་པོ་རྒྱབ་ཟེར་དུས་ད་དེ་ཚོའི་གྲས་ཆུང་ཆུང་དེ་ཚོས་དེ་ཚོ་ཡང་གཅིག་བྱེད་དགོས་རེད། ཨོ་འདི་བྱེད་ཡ་དེ་གལ་ཆེན་པོ་རེད་བྱས་ན་ནི་ང་ཚོས་འདི་ཞུ་དགོས་རྒྱུ་མཚན་གཙོ་བོ་དེ་དེ་ཡིན། དེ་བཞིན་ཡང་ཁོང་གིས་འབྲས་ལྗོངས་ལྟ་བུ་ཆ་མཚོན་ན་བོད་མི་རྣམས་ཁ་འཐོར་ངང་ས་གནས་ཡུལ་མི་དང་མཉམ་དུ་འབྲེལ་ནས་འཚོ་བ་སྐྱེལ་བཞིན་ཡོད་པ་མ་ཟད་ཁུལ་དེར་བལ་པོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོད་སྟབས་བོད་སྐད་གཙང་མ་བཀོལ་ཡག་གི་ཁོར་ཡུག་ཞིག་མེད་པར་སོང་ཁུལ་དེར་བོད་པའི་སྐད་ཡིག་ཉམས་ཆག་འགྲོ་བཞིན་ཡོད་པ་ཁོང་ནས་མུ་མཐུད་གསུངས་དོན། སྐད་དང་ཡི་གེ་ཟེར་ཡ་དེ་དང་པོ་སྦྱང་བ་བྱེད་པ་ལ་ཁོར་ཡུག་འདི་དགོས་རེད་པ་ལ། ད་ང་ཚོས་འདི་པར་སྤྱིར་བཏང་ལ་ཞུས་པས་ན་སྒང་ཏོག་འདྲ་བོ་འབྲས་ལྗོངས་འདྲ་བོ་ལ་ཆ་མཚོན་ན་ང་ཚོ་འདི་ཁ་འཐོར་རེད་པ་ལ། ཁ་འཐོར་ཡིན་དུས་གང་ལ་འདིའི་མི་རིགས་འདྲ་མི་འདྲ་དང་དེ་ཚོའི་མཉམ་པོ་ཕར་ཁོར་ཡུག་འདི་གཞན་དག་ཅིག་ཡིན་དུས་འདིའི་ནང་ལ་ང་རང་ཚོ་བོད་བོད་སྐད་གཙང་གཙང་རྒྱག་ཡ་གི་གོ་སྐབས་མེད་པ་དང་གཅིག། ཨ་ནི་ཐ་སྙད་བེད་སྤྱོད་བཏང་ཡ་དེ་ཚོ་འདི་ར་མ་ལུག་འདྲ་བོ་མང་པོ་ཞིག་བཏང་རང་བཞིན་གྱིས་ཁོ་རང་འགྲོ་བསྡད་ཀྱི་འདུག་ག་ཤན་གཅིག་ཞུགས་ཀྱི་འདུག་ག་ལ། ཡིན་ན་ད་ཕྱིས་སུ་ད་ག་རེ་ཡག་ག་འདུག་ཟེར་ན། གཞོན་སྐྱེས་ཕ་མ་འགའ་ཤས་ནི་ཡང་ཐུགས་སྣང་གནང་ནས་དེ་རིང་དཔེ་ཆ་ཆང་ད་དེ་རིང་འདྲ་བོ་ཕ་མ་ཡག་པོ་མང་པོ་ཕེབས་བཞག་ངས་ཕར་ཁོང་རྣམ་པ་ལ་ད་གིན་ཞུས་པ་ཡིན་ཐུགས་རྗེ་གནང་སོང་ཁོང་རྣམ་པ་གི་འདུ་ཤེས་གནང་ན་དེ་ཡག་པོ་ཡོང་ས་རེད་བསམ་གི་འདུག་གཞན་དེ་མ་གཏོགས་ང་ཚོས་འདི་ཉེན་ཁ་དངོས་གནས་སྐད་ཡིག་དེ་ཉམས་ཆག་འགྲོ་དང་འགྲོ་བཞིན་པ་རེད་ལ་དེ་ནི་ཞུ་ཡག་ཡིན་ལ། ད་རེས་ཀྱི་བོད་ཡིག་ཡིག་གཟུགས་འབྲི་རྩལ་འགྲན་བསྡུར་ནང་སྒང་ཏོག་ཁུལ་གྱི་མཐོ་སློབ་ཆེ་ཁག་གཉིས་དང་སློབ་གྲྭ་ཁག་གསུམ་ནས་བོད་རིགས་དང་ས་གནས་ཡུལ་མིའི་སློབ་ཕྲུག་གྲངས་བདུན་ཅུ་དོན་བཞི་ཙམ་ཞིག་ནས་མཉམ་ཞུགས་གནང་ཡོད་པ་རེད་འདུག་སྒང་ཏོག་དཔལ་འབྱོར་རྣམ་རྒྱལ་བུ་མོའི་སློབ་གྲྭའི་སློབ་མ་བསྟན་འཛིན་སྐྱིད་འཛོམས་ལགས་ཀྱིས་ཁོ་མོ་བོད་པའི་སྐད་ཡིག་ལ་དོ་དབྱིངས་སླེབས་ཚུལ་སྐོར་གསུངས་ཡག་ལ། གང་ལྟར་ང་ཚོ་བོད་ཡིག་ནང་ལ་ཡིག་གཟུགས་འདྲ་མིན་འདྲ་ཡོད་རེད། ཡིག་གཟུགས་ཚང་མ་ཚང་མ་ལ་ཁྱད་ཆོས་འདྲ་མིན་འདྲ་ཡོད་རེད། ཨ་ནི་ང་ཚོ་སློབ་གྲྭ་ལ་ཡིན་ནའི་རྒན་ལགས་ང་ཚོ་ལ་དེབ་ཡིག་གཟུགས་ཀྱི་དེབ་ཉི་མ་རྟག་པར་ཤོག་གུ་རེ་རེ་བྲིས་བཅུག་གི་རེད་གང་ལྟར་ན་འོ་དེའི་བརྒྱུད་ནས། ཉི་མ་ཉི་མ་རེ་རེ་ལ་ཡིག་གཟུགས་བྲིས་ཙང་བོད་སྐད་ནང་དབྱིངས་མང་བ་སླེབས་པ་དང། བོད་ཡིག་སྐད་ལ་སྲུང་སྐྱོབ་མང་བ་བྱེད་སྙིང་བྲོ་བ་དང། དེ་ནས་སླེབས་འདུག། ཡང་སྒང་ཏོག་རྣམ་རྒྱལ་གསོ་རིག་མཐོ་སློབ་ཀྱི་སློབ་མ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ད་ལྟའི་འཕྲུལ་ཆས་ཀྱི་དུས་རབས་འདིར་ཚང་མ་ཀམ་པུའུ་ཏར་ཐོག་ཡི་གེ་བྲིས་པ་ལས་སོ་སོ་རང་ངོས་ནས་ལག་པས་བྲིས་མཁན་ཉུང་ཤས་ལས་མེད་པ་དང་འཕྲུལ་ཆས་ཡར་རྒྱས་ཇི་ཙམ་ཕྱིན་རུང་བོད་ཀྱི་ཡིག་གཟུགས་དེ་བཞིན་སོ་སོ་རང་ངོས་ནས་ལག་པས་བྲིས་པ་ཡིན་ན་ཕན་ཐོགས་ཆེ་བ་ཡོད་པ་གསུང་གི་འདུག། ཡིག་གཟུགས་དེ་སོ་སོའི་ལག་པ་གིས་ག་ཚོད་བྲིས་ནས་ད་སོ་སོ་ད་ད་ལྟ་ཡིག་གཟུགས་ཡག་པོ་མེད་ན base ཡག་པོ་མེད་པ་ཡིན་ན་ད་ཉི་མ་རྟག་པར་ད practice བྱེད་ནས་བྱེད་ནས་ཡར་རྒྱས་ཅིག་འགྲོ་གི་རང་ཚོ་འོང་དེ་རང་གིས་ད་འཕྲུལ་ཆས་ཡག་ཡར་རྒྱས་བྱུང་བ་ཡིན་ན་ཡང་སོ་སོའི་ལག་པ་རང་གིས་བྲིས་ནས་སྦྱངས་པ་དེ་ཡང་དཔེ་ཡག་པོ་ཡོད་རེད་བསམ་གི་འདུག་ང་རང། དེ་བཞིན་དཔལ་འབྱོར་རྣམ་རྒྱལ་བུ་མོའི་སློབ་གྲྭའི་སློབ་མ་འཕྲིན་ལས་བྷུ་ཊི་ཡ་ལགས་ཀྱིས། I start learning Tibetan from class one and I find it quite interesting. First of all it was just like so hard for me. ང་རང་འཛིན་གྲྭ་དང་པོ་ནས་བོད་ཡིག་སློབ་ཚན་སྦྱངས་པ་ཡིན་སློབ་ཚན་དེ་ང་རང་བློ་ལ་འཐད་པོ་བྱུང་སོང་དང་ཐོག་ཁག་པོ་བྱུང་ཡིན་ན་ཡང་ཕྱིས་སུ་བོད་ཡིག་ཡིག་གཟུགས་དང་སྒྲུང་དེབ་མང་པོ་ཀློག་ནས་བོད་པའི་སྐད་ཡིག་ལ་དོ་དབྱིངས་ཆེན་པོ་སླེབས་སོང་ཞེས་གསུང་གི་འདུག། ཡང་ད་རེས་ཚོགས་པའི་ངོས་ནས་འདི་ལྟ་བུའི་ལས་འགུལ་སྤེལ་བར་སློབ་ཕྲུག་ཚོ་ལ་སོ་སོའི་སྐད་ཡིག་ལ་དོ་སྣང་ཡོང་རྒྱུར་ཕན་ཐོགས་ཆེན་པོ་དང་མ་འོངས་པར་ཡང་འདི་ལྟ་བུའི་ལས་འགུལ་གང་མང་སྤེལ་བ་ཡིན་ན་ཕན་ཐོགས་ཆེན་པོ་ཡོང་ངེས་ཡིན་པ་བོད་ཡིག་ཡིག་གཟུགས་འབྲི་རྩལ་འགྲན་སྡུར་ནང་མཉམ་ཞུགས་གནང་མཁན་སློབ་ཕྲུག་གི་ཕ་མ་བློ་བརྟན་ལགས་ཞུ་བ་ཞིག་ནས་གསུངས་དོན། འདི་དང་འདྲ་བའི་ཡི་གེའི་འགྲན་སྡུར་འདི་ཕྲུ་གུ་གལ་ཡིན་ཤོས་ཚང་མ་ལ་ལོ་རྟག་པར། བྱས་སོང་ན་དེ་དཔེ་མི་སྲིད་པའི་ཡག་པོ་རེད་ག་རེ་ཟེར་ན་ང་ཚོའི་ཆོས་དང་རིག་གཞུང་འདི་གོ་དང་མ་གོ་ཧ་གོ་དེ་སྤྱིར་བཏང་རེད་འདི་ང་ཚོའི་གི་སྤྱི་ལ་དབུ་ཅན་མཆེད་གཉིས་ཀྱི་ཐོག་ལ་དེ་ཡག་ཧ་གོ་རེད་དེ་ཡི་གེ་འབྲི་ཡག་གི་དོན་དག་ལ་དེ་དབུ་མེད་དེ་སྦྱང་དགོས་པ་གལ་ཆེན་པོ་རེད་ད། སྒང་ཏོག་བོད་ཀྱི་སྐད་ཡིག་གཅེས་འཛིན་ཚོགས་པ་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོར་གསར་འཛུགས་གནང་བ་ཞིག་དང། ཚོགས་པ་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་དེ་སྔ་ཀ་རྡོར་སྒང་གསུམ་དང་ར་ཝང་ལ་སོ་ན་ད་བཅས་ཀྱི་ནང་གནས་སྡོད་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུས་སྐབས་ཁུལ་དེའི་དད་ལྡན་མང་ཚོགས་ནས་བོད་པའི་སྐད་དང་ཡི་གེ་གཉིས་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་གཏོང་རྒྱུར་རང་ནུས་འབད་བརྩོན་དང་མང་ཚོགས་ལ་འབོད་སྐུལ་རྒྱུན་མཐུད་བྱ་རྒྱུའི་དམ་བཅའ་ཕུལ་ཡོད་པ་བཞིན་འདི་ག་ས་གནས་སུ་ལས་གཞི་དེ་དངོས་སུ་ལག་བསྟར་ཡོང་རྒྱུའི་ཆེད་དུ་ཚོགས་ཆུང་དེ་བཙུགས་པ་ཞིག་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་ཁེ་ན་ཌའི་ཨོན་ཊེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་འོག་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དཔལ་ལྷའི་དུས་ཆེན་སྲུང་བརྩི་གནང་བ་དང་སྦྲགས་སྐབས་བཅུ་གཅིག་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་གསར་འདེམས་གནང་བ་སོགས་ཀྱི་སྐོར་ལ་ས་གནས་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། འདི་ཟླའི་ཚེས་གཉིས་ཉིན་ཨོན་ཊེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་འོག་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་དཔལ་ལྷའི་དུས་ཆེན་སྲུང་བརྩི་གནང་བ་དང་ལྷན་དུ་སྐབས་བཅུ་གཅིག་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་གསར་འདེམས་དེ་བཞིན་ལོ་འཁོར་ལས་བསྡོམས་སོགས་གནང་བར་ས་གནས་མི་མང་དང་ཚོགས་མི་བཞི་བཅུ་ལྷག་ཙམ་ཞིག་ལྷན་ཞུགས་གནང་འདུག། དེ་དོན་མཛད་སྒོ་དང་འབྲེལ་བའི་ཐོག་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་རྒྱུར། ཀྱི་དེ་རིང་དཔལ་ལྷ་མོའི་ཀྱི་དཔལ་ལྷའི་དུས་ཆེན་འདི་ག་ལ་ང་ཚོས་ཀྱི་རྒྱུན་ལས་འོས་བསྡུ་བླུགས་པའི་ཆེད་འདི་ག་ལ་ང་ཚོས་ཀྱི་ད་ལས་བསྡོམས་ལོ་འཁོར་ལས་བསྡོམས་དེ་ང་ཚོས་དེ་རིང་འདི་འདི་མ་ལ་གྲ་སྒྲིག་བྱས་མི་མང་མདུན་ཕུལ་ནས་ང་ཚོས་དེ་འདྲའི་མཛད་སྒོ་གྲ་སྒྲིག་ཞུས། ཨིན་ས་གནས་བུད་མེད་ལྷན་ཚོགས་ཀྱིས་ལོ་འཁོར་ལས་བསྡོམས་གནང་བ་དང་ཆབས་ཅིག་སྐབས་བཅུ་པའི་རྒྱུན་ལས་རྣམས་ལ་ཨོན་ཐའེ་རེའོ་མངའ་སྡེའི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ཚོགས་གཙོ་དང་རྒྱུན་ལས་རྣམས་ལ་ཆེ་བསྟོད་ཕྱག་འཁྱེར་ཨོན་ཐའེ་རེའོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ནས་སྐུ་ཚབ་གནང་ནས་ཕུལ་བ་དང་ཕྱོགས་མཚུངས་བོད་པ་སྤྱིའི་ཆེད་དུ་ཕྱག་ལས་ཡག་པོ་གནང་བར་ཐུགས་རྗེ་ཆེ་ཞུ་བ་སོགས་ཀྱི་གཏམ་བཤད་གནང་སོང།

སྤྱི་ཚོགས་ཀྱི་ཞབས་ཞུ་རིག་གཞུང་སྲུང་སྐྱོབ་ཀྱི་ལས་འགུལ་མི་ཉུང་བ་ཞིག་སྤེལ་ཡོད་པའི་སྐོར་ལ་སྙིང་བསྡུས་ངོ་སྤྲོད་གནང་བ་དང་ལྷན་དུ་ཚོགས་པའི་རྩིས་ཁྲ་སོགས་ཀྱི་གནས་སྟངས་འགྲེལ་བརྗོད་གནང་བ་སོགས་བྱུང་སོང། ཡང་སྐབས་བཅུ་པའི་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་ལོ་གཉིས་ཀྱི་ནང་ལས་དོན་གཙོ་བོ་ས་གནས་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་འཆམ་མཐུན་ངང་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་བའི་སྐོར་དང་བུད་མེད་ནུས་སྟོབས་ཀྱི་གནས་སྟངས་འོག་བུད་མེད་གཞོན་སྐྱེས་ནང་ཁུལ་དབར་སེམས་ངལ་གོ་བསྡུར་གནང་བ་དེ་བཞིན་ལྷག་དཀར་སྒོར་གཞས་བཅས་ལ་ཞབས་འདེགས་ཕྲན་བུ་གནང་ཐུབ་བ་སོགས་ཀྱི་ངོ་སྤྲོད་གནང་བྱུང། ད་ང་ཚོའི་གི་ལོ་གཉིས་ཀྱི་བརྒྱུད་རིམ་ནང་ལ་ཡང་ད་ང་ཚོའི་གི་ང་རང་གི་དམིགས་བསལ་གི་བསམ་བློ་བཏང་བ་ཡིན་ན་ནི། ང་ཚོ་ཚོགས་པ་ཁག་ཆེ་ཁག་ལྔ། ང་ཚོ་ཕྱག་ལས་གནང་དུས་སྒང་ནས་ཕར་ཚུར་ཕན་ཚུན་ང་ཚོ་ཧ་ལས་པའི་གི་ཨ་ནི་མཐུན་སྒྲིལ་དང་ནི། ལས་འགུལ་སྤེལ་ཐུབ་པའི་གི་ཨ་ནི་སྤེལ་ཐུབ་པ་དང་ནི། དེ་འདྲའི་གི་འབད་བརྩོན་བྱེད་པའི་གོ་སྐབས་ཡག་པོ་རག་བྱུང། གཅིག་བསྟུན་ནས་འོ་དེ་བྱས་གཉིས་བསྟུན་ནས་ནི་ང་ཚོ་ད་དམིགས་བསལ་གྱི་ཡང་བུད་མེད་ཚོ་ལ་ཡང་ང་ཚོའི་གི Women Circle ལ་ཡང་ད་གཅིག་ཨ་ནི་ཁོ་རང་ཚོའི་གི་ཨ་ནི་ཁོང་ཚོའི་བསམ་ཚུལ་ད་ག་རེ་ཡིན་ན། སྦས་གསང་མེད་པའི་ཐོག་ནས་ང་ཚོས་འདི་ནང་ལ་ཕར་ཚུར་གྲོས་གླེང་གནང་གི་ཡོད་རེད། ད་དུང་སྐབས་བཅུ་གཅིག་པའི་འོས་མི་འདེམས་རྗེས་རིམ་པས་ལས་གནས་དང་ལས་འགན་ཁག་རྒྱུན་ལས་ཁང་ནས་ཐག་གཅོད་གནང་རྒྱུ་ཡིན་པ་དང་དེ་བཞིན་སྐབས་བཅུ་པའི་རྒྱུན་ལས་རྣམས་ལ་རྒྱབ་སྐྱོར་གནང་མཁན་མི་མང་ཁག་ཅིག་ལ་མཇལ་དར་དང་ཕྱག་འཁྱེར་གནང་བ། མ་ཟད་ཡོང་རྒྱུའི་རྒྱུན་ལས་ཚོས་འཆམ་མཐུན་གནང་ནས་ཕྱག་ལས་གནང་ན་བོད་པ་སྤྱི་དང་ཡང་སྒོས་སུ་བོད་པའི་རྩ་དོན་ལ་ཕན་ཐོགས་ཆེན་པོ་ཡོད་པ་སོགས་ཀྱི་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་འགྲེལ་བརྗོད་གནང་བྱུང། ཚོགས་པ་ཁག་ལ་མཐུན་ལམ་ཨ་ནི་འོ་འདི་གནང་ཡས་དེ་དཔེ་གལ་ཆེན་པོ་འདུག་ཨ་ནི་མི་མང་བསམ་དོན་སྒྲུབ་ཨ་ནི་བོད་སྤྱི་པའི་གི་ཨ་ནི་རྩ་དོན་ལ་ཡ་འདི་དོན་དག་ཡག་པོ་སྒྲུབ་ཡས་གི་ཨ་ནི་ཐབས་ལམ་ཅིག། ཡག་ཤོས་དེ་འོ་དེ་རེད་བསམ་གྱི་འདུག་ང་རེད། བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་ཞེས་པའི་ལེ་ཚན་ནང་ཉེ་ཆར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིའི་ནུབ་ཕྱོགས་གྲོང་ཁྱེར San Francisco ཡི་ནང་ཡོང་སྐབས་བཙན་བྱོལ་བོད་མིའི་གཞུང་ཁོངས་མ་ཡིན་པའི་ཚོགས་པ་ཞིག་གིས་སྣེ་ཁྲིད་གནང་སྟེ་ངོ་རྒོལ་གྱི་ལས་འགུལ་སྤེལ་སྐབས་བྱུང་བའི་གནས་ཚུལ་ལ་ཕྱི་བལྟས་དང་ད་རེས་བོད་མི་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བར་བརྟེན་ནས་བོད་ཀྱི་གནད་དོན་སྐོར་རྒྱལ་སྤྱིའི་བརྒྱུད་ལམ་ཆེ་ཁག་ཁག་ནང་གནས་ཚུལ་བཀོད་འབུལ་ཐུབ་ནས་བོད་དོན་ཁྱབ་བསྒྲགས་ལ་ཕན་ནུས་སོགས་དང་འབྲེལ་ཡོད་སྐོར་བོད་དོན་འཐབ་རྩོད་པ་ཁག་ཅིག་གི་ལྷན་དུ་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ་ཡིན། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཕྱི་ཟླ་བཅུ་གཅིག་པ་གི་ཚེས་བཅུ་བཞི་ཉིན་ཨ་མི་རི་ཀ་གི་ད་གྲོང་ཁྱེར San Francisco གི་གནམ་ཐང་ལ་འབྱོར་མ་ཐག་ཨ་ནི་ཕྱི་ཟླ་བཅུ་གཅིག་པ་གི་ཚེས་བཅོ་བརྒྱད་བར་ཕྱིར་རྒྱ་ནག་ལ་མ་ཐོན་གྱི་བར་དུ་བོད་མི་དང་འབྲེལ་ཡོད་ཚོས་ངོ་རྒོལ་ལས་འགུལ་མཚམས་མ་ཆད་པ་བྱས་ཡོད་རེད། དེའི་རིང་བོད་དོན་ལས་འགུལ་བ་བོད་རིགས་གཞོན་སྐྱེས་ཁག་ཅིག་གིས་ད་རྣམ་པ་མ་འདྲ་བའི་གི་ལས་འགུལ་སྤེལ་བའི་གི་ཁྲོད་ལ་ཞི་ཅིན་ཕིང་ཡོད་སའི་གི་མགྲོན་ཁང་གི་མདུན་ལ་ལྕགས་སྡོང་གི་སྟེང་དུ་འཛེགས་ནས་ནི་དུས་ཡུན་རིང་པོ་ལ་བོད་ཀྱི་རྒྱལ་དར་གནམ་ལ་འཕྱར་ཞོར། བོད་ལ་རང་དབང་དགོས་པའི་གི་ངོ་རྒོལ་སྐད་འབོད་བྱས་ཡོད་པ་དང་ཡང་མགྲོན་ཁང་ཉེ་འགྲམ་དུ་སྲིད་དབང་སྒེར་འཛིན་པ་ཞི་ཅིན་ཕིང་དུས་རྫོགས་ཟིན་པའི་གི་བོད་རང་བཙན་ཞེས་པའི་གི་འཕྲེད་དར་འཕྱང་བ་སོགས་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་གིས་དོ་སྣང་ཆེན་པོ་བྱེད་ཡུལ་ཞིག་ཆགས་ཡོད། བོད་མི་ངོ་རྒོལ་བའི་གི་ལས་འགུལ་གྱི་རྗེས་སུ་ཨ་ནི་རྒྱ་མི་ཁག་ཅིག་གིས་ཁོང་ཚོ་ལ་རྗེས་འདེད་བཏང་ནས་ཨ་ནི་སུན་གཙེར་བྱས་པ་སོགས་ཀྱི་གནས་ཚུལ་ཡང་བྱུང་ཡོད་རེད། དེ་རིང་ང་ཚོས་ད་ལེ་ཚན་འདིའི་ནང་ལོགས་ལ་འདས་ཟིན་པའི་གི་ཉིན་ཤས་ནང་རྒྱ་ནག་གི་སྲིད་འཛིན་ལ་ངོ་རྒོལ་དང་འབྲེལ་བའི་གི་བོད་རིགས་འཐབ་རྩོད་པ་ཁག་ཅིག་དང་ཁོང་ཚོའི་ཡི་ངོ་རྒོལ་གྱི་དམིགས་ཡུལ་འགྲུབ་ཡོད་དམ་མེད་ཁོང་ཚོའི་ཡི་ངོ་རྒོལ་གྱི་སྐབས་སུ་ཨ་ནི་འཕྲད་པའི་གི་ཉམས་མྱོང་དང་ངོ་རྒོལ་གྱི་ལས་འགུལ་དེ་ལ་ཕྱོགས་ཡོངས་ནས་ལྟ་ཚུལ་ཇི་ལྟར་ཞིག་བྱུང་ཡོད་མེད་སྐོར་ལ་གླེང་མོལ་བྱེད་ཀྱི་ཡིན། དེ་རིང་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ནི་ད་ལྟ་བོད་རང་བཙན་སློབ་ཕྲུག་ཚོགས་པའི་སྐུ་ཚབ་འཆི་མེད་ལྷ་མོ་རེད། ནི་ད་ལྟ་འཇིགས་མེད་ཨུ་རྒྱན་ལགས། སྦྱིན་པ་མཐར་ཕྱིན། བསྟན་འཛིན་བདེ་ཆེན་ལགས། རྣམ་པ་བཞི་ཕེབས་ཡོད། རྣམ་པ་བཞི་ང་ཚོ་དེ་རིང་ལས་རིམ་ནང་ཕེབས་པ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་དང། ད་དང་པོ་དེ་ད་ལྟ་དེ། འཆི་མེད་ལྷ་མོ་ཁྱེད་ཀྱིས་འགོ་བཙུགས་བཤད་རོགས་བྱེད་རོགས། ངོ་རྒོལ་འདི་སྤེལ་ཡག་གི་དམིགས་ཡུལ་ག་འདྲི་འདྲ་པོ་ཅིག་ཟིན་ནས་ངོ་རྒོལ་དེ་སྤེལ་བ་རེད་ཨ་ནི་ད་རྒྱ་ནག་ནང་ལོགས་ལ་ཕར་སྲིད་འཛིན་ཞི་ཅིན་ཕར་ལོག་ཚར་པ་རེད་བོད་པའི་འཐབ་རྩོད་པ་ཚོ་གིས་ཅིག་བལྟས་ཡོད་དུས་ངོ་རྒོལ་འདི་གི་དམིགས་ཡུལ་འགྲུབ་ཡོད་རེད་འགྲུབ་ཡོད་མ་རེད་འདི་སྐོར་ལ་ངོ་སྤྲོད་བྱེད་རོགས་བྱེད།

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལུང་པ་ག་བ་ཡིན་ནས་འགྲོ་བ་ཡིན་ནའང་དེ་སྐབས་དེར་ཁོ་རང་གིས་ཧམ་པ་བཤད་ཀྱི་ཡོད་དེ་གཏན་འཁེལ་བ་རེད་དེ་དང་མཉམ་དུ་བོད་ནང་གི་གནས་སྟངས་ག་ཚོད་ཛ་དྲག་ཡོད་མེད་དེ་ང་ཚོ་གསར་འགྱུར་བ་ལ་ཡང་ག་དུས་ཡིན་ནས་ད་རོགས་པ་རེ་སྐུལ་ཞུ་དུས་སྒང་ལ་ཡང་ཁོང་ཚོས་ཀྱི་གསར་འགྱུར་ནང་བཤད་ཀྱི་ཡོད་མ་རེད་ཡིན་ན་ཡང་ཞི་ཅིན་ཕིན་སླེབས་དུས་སྒང་ལ་ཡང། གསར་འགྱུར་བ་མང་པོ་ཅིག་གིས་དོ་སྣང་བྱེད་ཀྱི་ཡོད་ཙང་དེ་གོ་སྐབས་དེ་བེད་སྤྱོད་བཏང་བྱས་ཨ་ཞི་ཅིན་ཕིན་གྱིས་གདོང་དངོས་གནས་དེ་དང་ཨ་བོད་ནང་ཨ་རི་ཡ་གི་ཛ་དྲག་དཀའ་ངལ་ག་ཚོད་ཡོད་མེད་དེ་སྟོན་ཡས་ཀྱི་དམིགས་ཡུལ་ཆེན་པོ་གཅིག་ཆགས་བསྡད་འདུག་ཨ་དེ་དང་མཉམ་དུ་ཨ་ཞི་ཅིན་ཕིན་རང་དབང་ལུང་པ་ཅིག་ལ་སླེབས་བྱས་གུ་ཡངས་ཡངས་བྱས་ནས་བསྡད་ཐུབ་ཡས་ཀྱི་དུས་ཚོད་འདྲ་བོ་ཅིག་ཡོད་པ་ཡིན་ན་ང་ཚོས་ཀྱི་དེ་མེད་པ་བཟོ་ཡས་ཐབས་ཤེས་བྱེད་ཀྱི་ཡོད་ཁ་ཆ་ཞུ་བས་ན་དེ།

དེ་ང་ཚོའི་གི་དམིགས་ཡུལ་གཙོ་བོ་མ་རེད་ང་ཚོའི་དམིགས་ཡུལ་གཙོ་བོ་དེ་ཞི་ཅིན་ཕིན་གྱི་རྫུན་བཤད་སྐོར་དང་བོད་ནང་གི་གནས་སྟངས་ག་ཚོད་ཛ་དྲག་ཡིན་མིན་དེ་སྐོར་ལ་ཡ་བཤད་ཀྱི་དམིགས་ཡུལ་ཡིན་ཙང་ང་ཚོས་ཀྱི་ད་ལྟ་བར་དུ་གསར་འགྱུར་གོ་སྐབས་ག་དུས་རག་པ་ཡིན་ནས་ཀྱི་ང་ཚོས་ཀྱི་བོད་ཀྱི་གནས་སྟངས་སྐོར་ལ་ཡ་བཤད་པ་ཡིན། ད་ད་ལྟ་འདི་སྦྱིན་པ་བཀྲ་ཤིས་ལགས་ཁྱེད་ངོ་སྤྲོད་མདོ་ཙམ་གཅིག་དང་དེ་གཅིག་གསུང་རོགས་ཞེས་ད་ལི་དེ་འདྲའི་ཅིག་ཏའི་འདུའི་ངོ་རྒོལ་འདི་བོད་པ་ཚོ་གི་གཞི་རྒྱ་ཆེ་བའི་གི་ངོ་རྒོལ་དེ་འདྲི་ཅིག་གོ་སྒྲིག་བྱས་པ་འདྲ་བོ་ཅིག་མཐོང་བསྡད་ཀྱི་ཡོད་རེད་མང་པོ་ཅིག་གི་ངོ་རྒོལ་ངོ་རྒོལ་གི་གོ་སྒྲིག་དེ་བྱེད་སྟངས་ག་འདྲི་འདྲ་བོ་ཅིག་བྱུང་ཡོད་རེད་དེ་ནང་ལོགས་ལ་ཚོགས་པ་ག་རེ་ག་རེ་ག་རེ་སུ་སུ་ཐེ་གི་ཡོད་རེད་བོད་པ་ག་བ་ག་བ་ནས་སླེབས་པ་འདྲ་བོ་བྱུང་ཡོད་རེད་ཨ་ནི་གྲངས་འབོར་དང་དེ་འདྲི་ཐོག་ནས་བྱེད་ལ་ཅིག་གསལ་པོ་གསུང་བ་ཡོད་ན། ནང།

ནམ་དུས་རྒྱུན་དུ་ནས་རྒྱུན་ལྡན་ནས་ང་ཚོ་ཆབ་སྲིད་ལས་འགུལ་སྤེལ་དུས་སྒང་ལ་ཚོགས་པ་བཞི་ཡོད་རེད་འདི་ལ Team Tibet ལབ་ཀྱི་ཡོད་རེད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་བྱས། ས་གནས་གཞོན་ནུ་ཚོགས་པ་བྱས་ཨ་ནི་ས་གནས་བོད་རང་བཙན་སློབ་ཕྲུག་ཚོགས་པ་བྱས་ཨ་ནི Bay Area Friends of Tibet ལ་ནི་ཚོགས་པ་བཞི་མཉམ་མཐུན་ཐོག་ནས་ང་ཚོ་ག་དུས་ཡིན་ན་གོ་སྒྲིག་ཞུ་གི་ཡོད་རེད། ད་རིང་དེ་སྔ་ཉིས་སྟོང་བརྒྱད་ལ་ད་ལྟ Beijing Olympic ལ་ད་ག་རང་ལས་འགུལ་སྤེལ་ཡོད་རེད། ད་རིང་ང་ཚོ་དེ་ལ་ཨ་ནི་ད APEC། གི Summit འདི་ལ་ཨ་ནི་ང་ཚོས་ལས་འགུལ་སྤེལ་དགོས་ཡོད་པ་དེ་ང་ཚོ་ཟླ་བ་གཅིག་སྔོན་ཚུད་ནས་ང་ཚོ་གྲ་སྒྲིག་བྱེད་ཀྱི་ཡོད་རེད། དེ་ནས་ནམ་ཞིག་ང་ཚོས་ཞི་ཅིན་ཕིང་ད་སླེབས་ཡག་རེད་ཟེར་བའི་གནས་ཚུལ་གོ་མ་ཐག་ནས་འབྱོར་མ་ཐག་དེ་ནི་ང་ཚོས་ད་དུས་མུ་མཐུད་ནས་ཨ་ནི་ལས་འགུལ་འདི་ག་འདྲས་སྤེལ་དགོས་རེད། ག་ག་འདྲས་བྱེད་ཡ་མེད་ཟེར་ནས་ང་ཚོ་ཚོགས་འདུ་རིམ་པས་འཚོགས་ནས་སྔ་མཐའ་མ་དེ་ད་ང་ཚོས་ད་ལྟ། ས་གནས་ལ་ང་རང་ཚོའི་ཁོང་ཚོའི་བོད་རང་བཙན་སློབ་ཕྲུག་ཚོགས་པ་སྤྱི་ཁྱབ་ཁོང་ཚོའི་ལས་འགུལ་དང་འགན་འཛིན་དང་ཆ་ཚང་ཕེབས་དུས་སྒང་ལ་ང་ཚོས་འཆར་གཞི་གསལ་བོ་ཞིག་ཆགས་ཡོད་རེད་ཡིན་ནའི་འཆར་གཞི་དེ་རིམ་པ་མང་པོ་བཏིང་ཡོད་རེད་ད། སྤྱི་བཏང་གིས་དེ་འདྲའི་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་དུས་སྒང་ལ། ད་རིང་འདྲ་བ་ནི་ཉི་མ་བཞི་གི་ཉི་མ་བཞི་བསྟུད་མར་ལས་འགུལ་སྤེལ་ཡོད་རེད། ཕྱི་ཚེས་བཅུ་བཞི་ཉིན་མོ་ཁོ་རང་འབྱོར་ཡོད་རེད་ཞི་ཅིན་ཕིང་དེ་དུས་གནམ་ཐང་ནས་ལས་འགུལ་སྤེལ་ཡོད་རེད་དེ་ནི་བཅོ་ལྔ་ལ། ད་རྩ་བའི་ལས་འགུལ་གོ་སྒྲིག་བྱེད་དུས་སྒང་ལ། གནས་ཚུལ་དེ་ཚོ་སྐབས་འཕྲལ་སྐབས་འཕྲལ་མ་རག་བས་ན་ལས་འགུལ་མཚམས་མཚམས་ང་ཚོ་ལས་འགུལ་སྤེལ་བ་ཡིན་ན་མི་འདིས་ནུས་པ་འདི་དུས་ཚོད་ལ་ཐོན་མ་ཐུབ་ཡ་དང་ཨ་ནི་ནུས་པ་ཆུད་ཟོས་འགྲོ་འགྲོ་ཡ་གི་འདི་གནད་འགག་འདི་ཡོད་འདུག་བ་ལ་ད་རིང་ང་ཚོས་ད་གང་ལྟར་ལས་འགུལ་ག་འདྲས་ཅིག་སྤེལ་བ་ཡིན་ན་མི་འཆར་གཞི་ལྡན་པ་འཆར་གཞི་དེ་འཆར་གཞི་རིམ་པ་མང་པོ་བསྒྲིགས་པའི་ཐོག་ནས་འཆར་གཞི་འདི་མ་ལམ་ལྷོང་མ་བྱུང་ན་འདི་འདྲས་ཅིག་བྱས་ཡིན་པས་ཟེར་བའི་གང་ལྟར་ཚོགས་འདུ་རིམ་པས་ཚོགས་ནས་ད་རིང་གི་ལས་འགུལ་འདི་གཞི་རྒྱ་ཆེ་བའི་ལས་འགུལ་འདི་ད་རེས་ཚེས་པ་བཅོ་ལྔ་ལ་ཁོ་རང་ཞི་ཅིན་ཕིང་དང་ཨ་རི་གི་སྲིད་འཛིན།

ལས་འགུལ་སྤེལ་བ། གང་ལྟར་དམིགས་ཡུལ་ཟིན་པ་ཞེ་གསུམ་གྱི་ལས་འགུལ་སྤེལ་ཐུབ་འདི་རྗེས་ལ་གསར་ཁང་དང་རྒྱལ་སྤྱིའི་གསར་ཁང་ཁག་ཚང་མའི་ནང་ཕལ་ཆེར་ཐོན་ཡོད་རེད། འདིས་ནུས་པ་ཐོན་ཡོད་རེད་འདི་རྗེས་ལ་ང་ཚོས་ཨ་རིའི་ཕྱི་སྲིད་མི་སྣ་དང་མཇལ་འཕྲད་བྱས་ནས་འདི་གིས་ང་ཚོ་ལ་ད་གང་ལྟར་ཅིག་འདི་བར་དུ་ལ་ཨ་ནི་ཅིག་གི་ལས་འགུལ་སྤེལ་བའི་སྐབས་ལ་སུན་གཙེར་བཟོ་མཁན་འདི་ཚོ་ལ་ཕ། ཁོ་རང་ཚོས་ཀྱི་ཨ་ནི་སྐོར་ལ་གནད་དོན་ཞུ་ཡ་དང། ང་ཚོས་ཀྱི་དགོས་འདུན་གཙོ་བོ་དེ་ནི་བོད་རྒྱ་ཞི་འགྲིག་ཡོང་ཡ་ཆེད་དུ་ཨ་རི་གཞུང་གི་ནི

ང་རང་ལོ་དྲུག་བར་དུ་ལ་ཕངས་པོ་ཞིག་བྱུང་སྐབས། རྒྱ་མི་དཔོན་པོ་ཁོ་རང་དང་ཨ་མདོའི་རྣམ་པ་ཚོ་ཞིག་བཞུད་པ་ལ་དེ་ལྟར་བོད་ལ་དཀའ་ངལ་སྡུག་བསྔལ་སྟེར་མཁན་འདི་ཅིག་སླེབས་དུས་སྐབས་ལ་སོ་སོ་ཅིག་སྒེར་ཐོག་ནས་ཅིག་དེར་སླེབས་ནས་སྐད་རྒྱག་པའི་ད་ལས་འགུལ་ག་རེ་སྤེལ་སྤེལ་ཡག་དེ་བྱེད་མ་ཐུབ་པས་ན་ཨ་ནི། སོ་སོ་བདེ་པོ་མེད་པ་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་རེད་པ་ལ། ཨ་ད་ནས་ཞག་ད་རྡོ་རྗེ་ལགས་ཀྱིས་གསུངས་པ་ནང་བཞིན་ས་གནས་གཞན་པར་ཁོ་རང་ཚོ་གས་མང་པོ་བཞུགས་གནང་འདུག་རེད་པ་ནིའུ་ཡོག་བཞུགས་མཁན་ཁོང་ཚོས Washington DC།

ད་ང་རང་ད་ལས་འགུལ་སྤེལ་ད་ངོ་མ་ང་ཚོ་ཕྱི་ཟླ་གསུམ་པའི་ཚེས་བཅུ་ལ་ལས་འགུལ་འདྲ་བོ་སྤེལ་དུས་ང་ཡོད་རེད་ཨེ་འདི་ཡང་མ་ཟད་ང་ཚོ་ཨེས་ཨེབ་ཐི་བེ་རི་ཡ་བོད་རང་བཙན་སློབ་ཕྲུག་ཚོགས་པ་ས་གནས་བེ་རི་ཡ་ནས་ཡང་ཡོད་རེད་ཡིན་ནའི་དེ་རིང་གི་ལས་འགུལ་འདི་དཔེ་ཨིན་གྱི་ཐུན་ལེན་དང་མི་འདྲ་བ་རེད་ཤག་ང་ད་ལྟ་ཨེ་འདི་འདྲ་བོ་ཡོད་རེད་བསམ་ཡ་མ་སོང་ནས་དེ་ནས་ནས་ང་རང་ད་ལན་དང་བསླབ་བྱ་ག་རེ་འདྲ་བོ་རག་སོང་ན་ད་ད་ལས་འགུལ་སྤེལ་བའི་སྐབས་ལ་དཀའ་ངལ་འདྲ་བོ་བྱུང་ཡ་ད་ཡིན་པ་རེད་ཨ་ནི་དཀའ་ངལ་འདྲ་བོ་བྱུང་དུས་སུ་ལ་སྐད་ཆ་བཤད་དགོས་མིན་ག་རེ་བྱེད་དགོས་རེད་ག་འདྲ་བྱེད་དགོས་མིན་འོ་དེ་ཚང་མ་ཡག་པོ་ཞིག་མགོ་ཚོད་སོང་ལགས་ཨེ་ཡང་དེ་ཡང་མ་ཟད་ཨ་རའི་ཚོགས་གཙོ་མཉམ་དུ་འབྲེལ་བ་ཞུས་ན་རེད་གསར་འགྱུར་མཉམ་དུ་འབྲེལ་བ་ཞུས་ན་རེད་འོ་འདི་ཚང་མ་ག་འདྲ་ལ་ག་འདྲ་འདྲ་བོ་ཞུ་དགོས་མིན་ང་ཡག་པོ་དཔེ་མགོ་ཚོད་སོང་ལགས། ལགས་སོ། ཨ་ནི་ཁྱེད་སློབ་མ་ཅིག་རེད་པས་སློབ་སྦྱོང་གནང་བསྡད་མཁན་ཅིག་ཨ་ནི་ཁྱེད་ད་ད་ལན་འདི་ངོ་རྒོལ་ནང་ལ་མཉམ་ཞུགས་བྱས་པ་དེ་འདྲ་ཅིག་ཡིན་ན། ལའོ་ང་ད་ལྟ་འཛིན་གྲྭ་བཅུ་གཉིས་འགྲོ་བསྡད་ཡོད། ཨ་ནི། དེ་ཡང་མ་ཟད་ང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པ་དེ་ས་གནས་ལ་བེ་རི་ཡ་ལ་ཡོད་རྒྱུ་ང་ཚོ་གི་རྒྱུན་ལས་ཚང་མ

རྒྱབ་སྐྱོར་ཡོད་པ་ཅིག་དང་ཨ་ནི་རྒྱབ་སྐྱོར་གྱི་རྣམ་འགྱུར་བསྟན་པ་དེ་འདྲའི་འདྲ་པོ་ཅིག་གས་ཡོང་གི་ཡོད་ན་མེད་ན་ཡང་དེ་འདྲའི་གཞུང་འབྲེལ་གྱི་ཐོག་ལ་རྒྱ་དེ་འདྲ་གི་ངོ་རྒོལ་ལ་ཅིག་རྒྱབ་སྐྱོར་དགོས་ཡ་གི་རྣམ་འགྱུར་བསྟན་དགོས་ཡ་གི་ཡང་ཅིག་གནད་འགག་གས་གཟིགས་གི་འདུག་གས་དེ་ཐོག་ལ་དགོངས་ཚུལ་འདྲ་པོ་ཅིག་ག་འདྲ་འདུག་ཁྱེད་རྣམ་པ་གི་ཚོར་བ་ག་རེ་བྱུང་ཡོད་ན།

ཧ་ཅང་གི་ཡག་པོ་འདུག། འདི་ལྟར་བསམ་བློ་བཏང་བྱས་ང་ཚོས་ཀྱི་ཞིབ་འཇུག་བྱས་བྱས་བརྟག་དཔྱད་བྱས་བྱས་ཨ་ནི་ཐབས་ལམ་ཡག་པོ་ཞེ་པོ་ཅིག་རེད་ཤག་བསམ་བྱས་ཨ་ནི་ང་ཚོས་ཀྱི་དཀའ་ལས་བརྒྱབ་ན་ཡག་པོ་ཞེ་དྲག་རེད་བསམ་གྱི་འདུག་འདི་གི་འདི་ཞུས་ནས་སོང་ཙང་ང་རང་ཚོས་ཀྱི་དམིགས་ཡུལ་གཅིག་ཡིན་པ་ཡིན་ནས་ཐབས་ལམ་མང་པོ་ཞེ་དྲག་ཡོད་པའི་རྐྱེན་གྱིས་ང་རང་ཚོའི་བོད་པའི་འཐབ་རྩོད་པ་ཅིག་ཡིན་པ་ཆ་ནས་དམིགས་བསལ་བོད་རང་བཙན་སློབ་ཕྲུག་ཚོགས་པའི་གིས་ད་ལྟ་དུས་ཚོད་དེ། གནད་འགག་ཅིག་རེད་བསམ་གྱི་འདུག་གནད་འགག་ཅིག་རེད་བསམ་ནས་ང་ཚོས་ཀྱི་ངོ་རྒོལ་ལས་འགུལ་ཅིག་སྤེལ་བ་ཡིན། དབུས་བོད་མིའི་སྒྲིག་འཛུགས་ལ་ཡང་ང་ཚོས་བརྒྱ་ཆ་བརྒྱ་ནས་བརྒྱ། གུས་ཞབས་ཡོད། བརྩི་གི་ཡོད། ཨ་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་འགུལ་ག་རེ་སྤེལ་བ་ཡིན་ནས་ཁོ་རང་ཚོ་ལ་ཡ། ང་ཚོས་ཀྱི་ངོས་འཛིན་བྱེད་ཀྱི་ཡོད། དེ་དང་མཉམ་དུ། ཐབས་ལམ་དང་ལག་ཆ་ག་རེ་བེད་སྤྱོད་གཏོང་གི་ཡོད། དེ་ལ་ཡང་ཡིན་གཅིག་མིན་གཅིག་བརྒྱ་ཆ་བརྒྱ་ནས་བརྒྱ་མོས་མཐུན་དགོས་ཀྱི་ཡོད་མ་རེད་བསམ་གྱི་འདུག་ང་ཚོས་གང་གང་མ་འདྲ་བ་ཡོད་པ་ཡིན་ན། དེ་ལས་ཡག་ག་ཡོད་རེད་བསམ་གྱི་འདུག་དེ་ལ་སོ་སོའི་གང་གང་ང་ཚོའི་གི། ང་ཚོ་གང་གང་ཚོགས་པ་མ་འདྲ་བ་ཡིན་ཙང། ཤིང་སྡོང་ཅིག་ནང་ལ་ཡང་ཡན་ལག་ཟེར་བ་རེད་པ་ཡན་ལག་མ་འདྲ་མ་འདྲ་ཡིན་ཙང་ང་ཚོས་ཀྱི་ཐབས་ལམ་དེ་ཡང་མ་འདྲ་མ་འདྲ་ཡོད་རེད་ཐབས་ལམ་དེ་ལ་ཡང་ང་ཚོའི་ཀྱི་བོད་རང་བཙན་སློབ་ཕྲུག་ཚོགས་པའི་ནང་ལ་ཡང་ང་ཚོས་ཀྱི་ལྟ་བ་གཙོ་བོ་གཅིག་ཞི་བའི་ལམ་བརྒྱུད་ནས་ཐད་ཀར་གྱི་ལས་འགུལ། དབྱིན་ཇི་ཐོག་ནས་ཞུས་པ་ཡིན་ན། Non Violent Direct Action། འདི་ཡི་ཐབས་བྱུས་བརྒྱུད་ནས Strategic Non Violent Direct Action། འདི་ང་ཚོས་ཀྱི་དམིགས་བསལ་གཞོན་སྐྱེས་ཚོ་ལ་ཡ་ཟབ་སྦྱོང་སྤྲད་གནང་གི་ཡོད་རེད་ང་ཚོ་སོ་སོའི་ཚོགས་པ་ནང་ལ་བེད་སྤྱོད་གཏོང་ཡ་ཐབས་ཤེས་བྱེད་ཀྱི་ཡོད་སོང་ཙང་ད་རིང་གི་ལས་འགུལ་སྤེལ་བ་དེ་ང་ཚོས་ཀྱི་ཐབས་བྱུས་བརྒྱུད་ནས་ཐད་ཀ་གི་ལས་འགུལ་སྤེལ་བ་དེ་ཞི་བའི་ལམ་བརྒྱུད་ནས་ཐད་ཀ་གི་ལས་འགུལ་སྤེལ་བ་དེ་ང་ཚོས་ཀྱི་ངོས་འཛིན་བྱེད་ཀྱི་ཡོད་སོང་ཙང། དང་དབྱིན་ཇི་ཐོག་ནས་ཞུས་པ་ཡིན་ན value system བརྒྱུད་ནས་ངེད་ཀྱི་བསམ་ཚུལ་ནང་ལ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱིས་ང་ཚོ་ལ་ཡང་རྒྱབ་སྐྱོར་ཡོད་རེད་བསམ་གྱི་འདུག་ཡིན་ནས་ཡང་དམིགས་བསལ་དེ་འདྲའི་ཕྱི་ལོགས་ནས་བསྒྲགས་གཏམ་ཐོག་ནས་གསུངས་ཡོད་རེད་འདི་ཡོད་མ་རེད་ཡིན་ནས་ཡང་གསུང་དགོས་ཀྱི་ཡོད་མ་རེད་བསམ་གྱི་འདུག་ཡོད་པ་ཡིན་ནས་ཁོང་ཚོས་ཀྱིས་ང་ཚོ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དེ་ངེད་ཀྱི་ང་རང་ཚོའི་དམིགས་ཡུལ་གཙང་མ་ཡིན་ཙང་ཀུན་སློང་གཙང་མ་ཡིན་ཙང་ད་འདོད་ཀྱི་བོད་པའི་འཐབ་རྩོད་ལ་ཕན་ཐོགས་ཡས་དང་བོད། བོད་ནང་ལ་ཡང་བོད་མི་དེ་ཚོས་ཀྱིས་དཀའ་ངལ་དེ་ཚོ་སེལ་ཐབས་བྱེད་ཀྱི་ཡོད་པ་དེ་དམིགས་ཡུལ་ང་ཚོས་ཀྱིས་གཙང་མ་གཙང་སང་མཐོང་གོ་རེད། བོད་ནང་ལ་ཡོད་པའི་བོད་རིགས་སྤུན་ཟླ་གང་གང་ཡིན་མཐོང་གོ་རེད་སོང་ཙང་དབུས་བོད་མིའི་སྒྲིག་འཛུགས་ཀྱི་དམིགས་ཡུལ་དེ་གང་གང་བོད་བོད་ནང་ལ་ཡང་དཀའ་ངལ་དེ་སེལ་ཐབས་བྱེད་ཀྱི་ཡོད་ཙང་ང་ཚོ་ལ་ཡང་རང་བཞིན་གྱིས་རྒྱབ་སྐྱོར་ཡོད་རེད་བསམ་གྱི་འདུག་སོང་ཙང། ཡོད་དང་མེད་དེ་གི་འདི་ང་ཚོས་ཀྱི་ཕྱི་ལོགས་ལ་ཐོན་དོན་ནས་ཡིན་གཅིག་མིན་གཅིག་ཐོན་དགོས་མ་རེད་བསམ་གྱི་འདུག་ང་ཚོ་བོད་པ་གཅིག་ཡིན་པ་ཆ་ནས་ང་རང་ཚོས་ད་རིང་ལས་འགུལ་སྤེལ་བ་དེ་བོད་མི་གང་གང་གི་སྤོབས་པ་ཡོད་པའི་ལས་འགུལ་གཅིག་སྤེལ་བ་རེད་བསམ་གྱི་འདུག་སོང་ཙང་འདི་གི་བརྒྱུད་ནས་ངེད་ཀྱི་བསམ་ཚུལ་ནང་ལ་ཡང་རང་བཞིན་གྱིས་དབུས་བོད་མི་སྒྲིག་འཛུགས་ནང་ལ་སུ་ཡིན་ནས་བོད་པ་གཅིག་ཡིན་པ་ཆ་ནས་ང་ཚོ་ལ་ཡང་རྒྱབ་སྐྱོར་ཡོད་རེད་བསམ་གྱི་འདུག། ལགས་སོ། ད་ལི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་འོས་བསྡུ་གྱི་དགའ་བསུ་ཞུ་མཁན་གྱི་ཡང་མི་མང་པོ་གཅིག་སླེབས་ཡོད་རེད། ད་དྲ་ཐོག་བརྒྱུད་ལམ་ཁག་ལ་ཅིག་བལྟ་ཡོང་དུས་རྒྱ་ཕྱོགས་བྱེད་མི་མང་པོ་ཅིག་རྒྱ་ནག་གི་གཞུང་ཚབ་ཀྱིས་རང་གིས་ད་ཅིག་དངུལ་སྤྲད་ཟེར་ན་རེད་ཨ་ནི་ད་ད་ཅིག་ཁ་ལག་དེ་ཚོ་ཉོས་བྱས་ནས Bus དེ་འདྲི་མང་པོ་དེ་འདྲི་ཅིག་ནང་ལོགས་ལ་འཁྲིད་ཡོང་བའི་གི་དེ་འདྲི་གི་ང་ཚོས་ཀི་བརྙན་དེ་འདྲི་མཐོང་ཡག་དེ་འདྲི་འདུག་ད་དངོས་སུ་པེ་ཤ་སྤྲད་ཡོད་ན་མེད་ན་ཧ་གོ་མ་ད་ཁ་ལག་དེ་དེ་ཚོ་སྤྲད་ཡོད་པ་དེ་ཚོ་ཚང་མ་དེ་དངོས་གསལ་དོད་པོ་དེ་འདྲི་ཅིག་རེད་རེད་ཤག་ཅིག་རྒྱ་མི་གི་རྒྱ་ཕྱོགས་བྱེད་མི་དེ་ཚོ་མང་དྲགས།

ཁྱོད་ཀྱིས་ལ་ཨ་ནི་ད་ད་རེས་ངས་ང་ཚོས་ང་རང་ཚོས་ཀྱིས་ད་ད་ལས་འགུལ་སྤེལ་བ་བྱས་ཙང་གིས་དངོས་གནས་ནུས་པ་ཐོན་པ་དང་ཨ་ནི་རྩ་བའི་ང་ཚོས་ཀྱིས་ད་ཞི་ཅིན་ཕིང་ལ་དགའ་བསུ་ཞུ་མཁན་ད་རྒྱ་རྒྱ་ནག་གཞུང་གིས་འགྲོ་སོང་ཨ་ནི་ཨ་སྒོར་མང་པོ་བཏང་ཡོད་རེད་བསམ་གྱི་འདུག་ད་ད་འདི་སྐུ་ངོ་ཤེས་བདེ་པོ་རེད་ག་རེ་ཟེར་ན་ཁོ་རང་ཚོས་ཀྱིས་རྒྱལ་དར་རེད་རྒྱལ་དར་སྒྲེང་འཛུགས་བྱེད་ཡ་གི་ལྕགས་རིང་ལྕགས་རིང་འདི་ཚོ་དཔེ་སྤུས་དག་པོ་འདུག་བ་དེ་ནས་ང་ཚོས་ངོས་ནས་ས་གནས་དེ་སན་ཕྲན་སི་ཀོ་ལ་བཞུགས་པའི་བོད་མི་ཚང་མས་ཀྱི་བོད་པ

ག་འདྲེ་འདྲ་བོ་ཞིག་ནི་ཕན་གི་རེད་དེ་གས། འཇིགས་མེད་ཨོ་རྒྱན་ལགས་ཁྱེད་ཡང་ཅིག་འཐབ་རྩོད་པ་ཅིག་རེད་བསྡད་ཡོད་རེད་ཨ་རིའི་ནང་གི་ཁྱེད་ཀྱི་ལྟ་ཅི་མང་པོ་ཅིག་གི་དེ་འདྲི་ཅིག་ཚོ་རུབ་བསྡུས་ནས་ཟེར་ན་ག་རེ་ཟེར་རེད་ཅིག་འདུ་སྐུལ་བྱས་ཅིག་ནི་ངོ་རྒོལ་གི་དེ་འདྲི་གི་ཐོག་ལ་ད་ཅིག་ཉམས་མྱོང་དང་ག་རེའི་ཐོག་ལ་ཡིན་ན་ཡང་རེད། བོད་པའི་གི་ཕྱོགས་ནས་ངོ་རྒོལ་བྱས་པའི་གི་བརྒྱུད་ནས་བོད་པའི་གི་མཐའ་ཐུག་གི་དམིགས་ཡུལ་དེ་འགྲུབ་ཡ་ལ་ཅིག་འགྲོ་སྟངས་ག་འདྲེ་འདྲ་བོ་ཅིག

ཁྱབ་ཡག་ཅིག་གི་ཡིན་པ་བྱས་རེད་བ་ལ། གཉིས་པ་དེ་ད་རེས San Francisco ལ་དམིགས་བསལ་དེ་ཚོང་ཐོག་ལ་སླེབས་ཀྱི་རེད་བ། ཚོང་རྒྱབ་མཁན་ཁོང་ཚོས་མང་པོ་ཞེ་པོ་ཕྱོགས་གཉིས་འབྲེལ་བ་མང་པོ་ཞེ་པོ་ཅིག་བྱས་དེ་ནང་བཞིན་སྔོན་མ Uyghur མཉམ་དུ campaign མང་པོ་རྒྱབ་བསྡད་ག་ལ། ཚོང་རྒྱབ་མཁན་ཚོང་བཟོ་ད་ད་དེ་མང་པོ་ཞེ་པོ་ཁོང་རང་ཚོ་གི་ང་ཕྱི་ལོགས་ལ་རྒྱབ་སྡད་བྱས་ནས་ལུང་པ་གཞན་པ་ལ་ཕྱིན་མི་རེད་བ་ལ། དེའི་ཐོག་ལ་ད་རེས་ཤི་ཅིན་པིང་སླེབས་དགོས་ཡ་དོན་དག་འདི་རེད་རེད་བ་དཔལ་འབྱོར་ཐོག་ལ་རག་ལས་རེད། དཔལ་འབྱོར་ཐོག་ད་འཛམ་གླིང་ཁག་ལ་ཚོང་ཐོག་ནས། ད་དེ་བོད་ཀྱི་གནས་ཚུལ་དེ་འདྲའི་དཀའ་ངལ་དེ་འདྲ་འདུག་ཁྱེད་རང་ཚོ་ཚོང་དེ་བོད་ལ་འཁྱེར་བ་ཡིན་ན་དེ་འགྲིག་གི་མི་འདུག་བསམ་ནས་དེང་ཆ་ལ་གཅིག་ཀླད་དེ་ག་ལ་དེ་འཛམ་གླིང་ཁག་ལ་སློབ་གྲོགས་བྱེད་མཁན་རག་བསྡད་པ་རེད་ད་ང་ཚོ་དགེ་རྒན་ནམ་གི་ནས་དགེ་རྒན་བྱེད་མཁན་ཆེ་དེ་ག་ལ་དགེ་རྒན་བྱེད་མཁན་གསར་པ་བྱས་ཨ་ནི་ཆབ་སྲིད་པ་གཞུང་འབྲེལ་ག་རེ་ཡོད་པ་ཡིན་ན་ཁོ་རང་ཚོ་མ་འོངས་པ་ལ་རྒྱ་ནག་མཉམ་དུ་གཅིག་ཁོ་རང་ཚོ་གི་བསྡུར་ཡ་གཅིག་ཡོད་ན་བོད་དེའི་ཐོག་གི་དཀའ་ངལ་སྙན་པ་ཡིན་ན Uyghur དེ་ཞེ་པོ་བེད་སྤྱོད་བཏང་བསྡད་པ་རེད་བ་ལ

ཅིག་བྱས་ན་ཡང་ཅིག་བོད་པ་མང་པོ་ཅིག་ལ་དམིགས་བསལ་ཡང་ཅིག་སེམས་ཤུགས་དེ་འདྲའི་སྤར་ཡག་གི་དེ་འདྲི་གི་ཅིག་ཕན་ཐོགས་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་སྲིད་གི་རེད་ད་ལྟ་དེ། བསྟན་འཛིན་བདེ་ཆེན་ལགས་ཁྱེད་ཀྱིས་གསུངས་པའི་ན་གཞོན་ཚོའི་ནང་ལོགས་ལ་དེ་འདྲི་གི་ད་བོད་པའི་གི་རྩ་དོན་ཐོག་ལ་འཐབ་རྩོད་བྱེད་ཡག་གི་སྙིང་སྟོབས་དེ་མ་མྱོང་མེད་པ་ཅིག་འཕར་བཞིན་པའི་གི་དུས་ཚོད་དེ་འདྲི་ཅིག་རེད་འདུག་པས་ཅིག

རྐྱེན་པས་ཁོང་ཚོ་འཚོ་བ་ཤུགས་ཆེ་ནས་ཡལ་ནས་རྐྱེན་པས་རྒྱལ་ཡོད་དོ། ཨན། དེའི་སྒང་ལ་ཨ་ནི། དེའི་རྐྱེན་པས་ཚ་དུས་ག་རེ་བྱེད་དགོས་རེད། ཨན། ཨན། འདྲི་གྲོགས་ང་ལ་སྐད་ཆ་དྲིས་ཨ་ལི་ཡི་འདུག་ཨན། ཁོ་རང་ཚོས་ཨན། འདྲི་གྲོགས་ངོ་རྒོད་གྲོགས་ཞུས་དུས། ཨ་ནི། ངས་ཁོ་རང་ཁོ་རང་ཚོའི་རྗེས། ཨ་ར། ཚོར་བ་ཤུགས་ཆེན་པོ་ཡོད་དུས་ངའི་བསམ་པ་ལ་ཨམ། ད་ནི་ཤུགས་ཆེན་པོ་བསྡད་ཡོད་རེད་བསམ་གྱི་འདུག་ཁོ་རང་ཚོའི་གི་ཚོར་བ་དང་སེམས་ནང་ག་རེ་ཡག་པོ་ཡོད་མེད་ཨ་ནི་བོད་རང་བཙན་གྱི་ཆེད་དུ་ད་ག་རེ་ཚོར་བ་གར་ལེན་ཤུགས་ཆེན་པོ་བསྡད་ཡོད་རེད་བསམ་གྱི་འདུག། ལགས་སོ་ལགས་སོ། ད་གཞོན་སྐྱེས་དེ་ཚོ་གནད་འགག་ཞེ་པོ་ཅིག་ཆགས་ཀྱི་ཡོད་ཀྱི་རེད་འཐབ་རྩོད་དེ་ཚོ་ནང་ལོགས་ལ་བརྒྱུད་ཅིག། མི་རབས་རྒན་པ་ག་ལེ་ག་ལེ་འགྲོ་གི་ཡོད་རེད་དེ་ཚོ་ལ་མར་བརྒྱུད་སྤྲོད་བྱས། རྒྱ་ནག་གིས་ཅིག་ཞེ་ནས་ཞེད་ཡས་ཡོད་ན་མེད་ན་གཞོན་སྐྱེས་དེ་ཚོ་གིས་མུ་མཐུད་འཐབ་རྩོད་དེ་རྒྱུན་འཁྱོངས་ཐུབ་མ་ཐུབ་དེ་ལ་གནད་འགག་ཅིག་གཟིགས་ཀྱི་ཡོད་ཀྱི་རེད། ད་ལྟ་འདི་འཆི་མེད་ལྷ་མོ་ལགས། ཅིག་ད་ལོའི་ངོ་རྒོལ་གྱི་སྐབས་སུ་རྒྱ་ནག་གི་ཡང་ཅིག་རྒྱབ་སྐྱོར་ཞི་ཅིན་ཕིན་ལ་རྒྱབ་སྐྱོར་བྱེད་མཁན་གྱི་དེ་འདྲའི་རིགས་ཀྱིས་ཡང་ཅིག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ངོ་རྒོལ་བྱེད་མཁན་དེ་འདྲ་དང་གཞན་པ་དེ་ཚོ་ལ་ཡང་ཅིག་རྡུང་རྡེག་བཏང་གི་ཡོད་པའི་གི་དེ་འདྲའི་གི་གནས་ཚུལ་ཅིག་དོན་དངོས་དུ་བོད་པ་ཚོ་ལ་ཅིག་ཁྱེད་ཚོགས་པ་གི་འགའ་ཤས་ཅིག་ལ་ཡང་ཅིག་དམིགས་བསལ་དཀའ་ངལ་དེ་འདྲའི་འཕྲད་ཡོད་ས་རེད་བ་ཅིག་ཁྱེད་རྣམ་པ་ཚོ་ལ་དཀའ་ངལ་སྐུ་གཙོ་བོ་ག་རེ་འདྲ་པོ་ཅིག་འཕྲད་སོང་ད་ཅིག་ཁོ་ཚོ་གི་དྲག་ལས་འདྲ་པོ་བལྟས་སི་པས་ཡིན་ས་རེད་བ། ཡིན་འདི་ཡིན་འདི་རྒྱ་ནག་སྲིད་གཞུང་གི་སྲིད་ཇུས་རེད་བ། ག་པར་འགྲོ་བ་ཡིན་ནའི་ཞེད་སྣང་དང་སྡིགས་གནོན་བྱེད་ཡ་དེ་ཁོ་རང་ཚོའི་གི་ལག་ཆ་ཅིག་རེད་བསམ་གྱི་འདུག་ཞི་ཅིན་ཕིན་འབོད་ཡ་མགྲོན་ཁང་འབོད་ཡ་ཨ་རི་གི་གྲགས་ཅན་ཆེན་པོ་ཆེན་པོ་དེ་འདྲའི་མཉམ་དུ business deal བཟོས་དེ་དང་མཉམ་དུ་གཞུང་དང། འབྲེལ་བའི་ཚོགས་པ་དེ་འདྲས་མང་པོ་ཅིག་མཉམ་དུ་འབྲེལ་བ་བྱས་ནས་རྒྱ་ནག་དང་ཨ་རི་བར་དུ་ལ་འབྲེལ་བ་དེ་ཤུགས་ཆེ་རུ་བཟོ་ཡ་དང། ཨ་ནི་ཕྱི་ལོགས་ལ་ཡང་ངོ་རྒོལ་རྒྱག་མཁན་དང་བདེན་པ་བཤད་མཁན་དེ་ཚོ་ལ་ཡང་ཁ་བཙུམ་ཡ་དང་ཨ་ནི་ཁོང་ཚོ་ལ་ཡང་དཀའ་ངལ་སྤྲད་ཡ་དེ་ཁོང་ཚོ་གི་འཆར་གཞི་རང་རེད་སྲིད་ཇུས་སྲིད་ཇུས་ནག་པོ་དེ་གཏན་འགོག་རེད། དེ་མཉམ་དུ་ཨ་ནི་ང་རང་ཚོས་གི་དངོས་སུ་མཐོང་སོང། རྒྱ་ནག་གི་དཔེར་བཞག་རྒྱབ་སྐྱོར་གྱི་ངོ་རྒོལ་རྒྱག་མཁན་ཡིན་ནའི་རེད། དེ་དང་མཉམ་དུ་ཁོ་རང་ཚོས་ཀྱི་སྒེར་གྱི་བདེ་འཇགས་མི་རིགས་དེ་ཚོ་གླས་ཀྱོག་དེ་འདྲས་འདུག་དེ་དང་མཉམ་དུ་ཨ་ནི་ཕལ་ཆེར་དམག་མི་རེད་བསམ་གྱི་འདུག་ཡིན་ན་ཡང་ད་ང་ཚོ་གཏན་འཁེལ་ནས་ལབ་ཐུབ་ཀྱི་མ་རེད་ཡིན་ན་ཡང་ཁོ་རང་ཚོ་འགྲོ་སྟངས་དང་ནི་ཨམ་ཅོག་ནང་ལ་གྱོན་ཡས་ཀྱི་ལག་ཆ་དང་འཕྲུལ་ཆས་དེ་ཚོ་གང་ག་གསང་བའི་ལས་ཁུངས་ཀྱི་ལག་ཆ་དེ་འདྲས་བེད་སྤྱོད་བཏང་གི་ཡོད་པའི་བཟོ་འདྲ་འདུག། ང་ཚོད་དཔག་རྒྱག་གི་ཡོད་ཡིན་ན་ཡང་གཏན་འཁེལ་ནས་ལབ་ཐུབ་ས་མ་རེད། སོང་ཙང་དེ་འདྲས་ཀྱི་མི་སྣ་མང་པོ་ཅིག་ང་ཚོའི་གི་ད་ངོ་རྒོལ་རྒྱག་སར་ཕྱི་ལོགས་ས་ཆ་དེ་ལ་ཡ་འདུག་འདི་དང་མཉམ་དུ་ཨ་ནི་ཁོ་རང་ཚོས་ཀྱི་འཁྲུག་པ་བསླངས་འཁྲུག་པ་རྐང་བཙུགས་ནས་གཞོན་སྐྱེས་དེ་འདྲས་ལ་ཡར་བསླངས་བྱས་ཨ་ནི་བསླངས་ཚར་བའི་གཞུག་ལ་ཡ་ཨ་ནི་ཁོ་རང་ཚོ་གྲ་སྒྲིག་རེད་འདུག་ཚོ་ལག་ཆ་གང་ག་འཁྱེར་ནས་སླེབས་འདུག་དེ་དང་མཉམ་དུ་ལག་ཆ་དེ་ཚོ་གང་ག་ངོ་རྒོལ་རྒྱག་ཡག་གི་དར་ཆ་ཡིན་པའི་ཚུལ་འདྲ་བྱས། ཡིན་ན་ཡང་དར་ཆ་གི་རྒྱུག་པ་དེ་ཡོད་ཡིན་ནའི་དར་ཆ་མེད་ཀྱོག། སོང་ཙང་དམིགས་ཡུལ་དེ་གཙོ་བོ་བྱས་ནས་ཧ་གོ་གི་འདུག་དེ་དང་མཉམ་དུ་ང་ཚོས་ད་པར་བརྒྱབ་ནས་ང་ཚོ་ལ་ཡ་དཔང་པོ proof བརྒྱབ་ཡོད། སོང་ཙང། རྒྱ་ནག་གཞུང་གི་སྲིད་ཇུས་ནང་ལི་ཡཱ་ཁོ་རང་ཚོས་ཀྱི་རྐང་བཙུགས་ནས་མི་དེ་འདྲས་ལི་ཡཱ་འཁྲུག་པ་ལངས་ཡ་དང། ང་ཚོའི་བོད་པའི་ངོ་རྒོལ་རྒྱག་མཁན་དང་བོད་པ་གཅིག་པོ་མ་རེད་རྒྱ་ནག་མང་གཙོ་གི་ཚོགས་པ་དེ་འདྲས་ངོ་རྒོལ་རྒྱག་མཁན་དེ་ཚོ་དམིགས་བསལ་ད་རྒྱ་ནག་གི་གདོང་དངོས་གནས་དེ་སྟོན་མཁན་དེ་ཚོ་གང་ག་ལི་ཡཱ་ཞེད་སྣང་བརྒྱུད་ནས་ཁོ་ཚོ་ལ་ཁ་བཙུམ་ཡག་གི་ཐབས་ཤེས་ཅིག་བྱས་གནང་སོང། དེ་དང་མཉམ་དུ་མི་མང་པོ་ཆེ་ལི་ཡཱ་སྡུག་བསྔལ་དང་འཇིགས་སྣང་བྱེད་རྒྱུ་གི་གནས་ཚུལ་བྱུང་བ་རེད། དེ་རིང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་རི་ལ་ཕེབས་གནང་བའི་གི་དུས་ཡུན་འདིའི་ནང་ལོགས་ལ་ད་བོད་མི་ཚོས་གཞི་རྒྱ་ཆེ་བའི་ངོ་རྒོལ་སྤེལ་བའི་གི་ད་དེ་ནས་ནི་ཉམས་མྱོང་རེད་བསླབ་བྱ་རེད་ཤུགས་རྐྱེན་ག་འདྲ་བྱུང་ཡོད་མེད་སྐོར་ལ་ད་གླེང་མོལ་བྱས་པ་ཡིན་ཨ་ད་ད་དེ་སྦྱིན་པ་མཐར་ཕྱིན་ལགས་རེད་འཇིགས་མེད་ཨོ་རྒྱན་ལགས་བསྟན་འཛིན་བདེ་ཆེན་ལགས་ཨ་ནི་འཆི་མེད་ལྷ་མོ་ལགས་ཁྱེད་རྣམ་པ་བཞི་ང་ཚོའི་ལས་རིམ་ནང་ཕེབས་པ་ནི་ད་བར་ནི་བཀའ་དྲིན་ཆེ་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།